དཔེ་སྟོན་སློབ་གྲྭར་བསྐྲུན་རྒྱུ་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཨ་མེ་རི་ཁའི་ཤར་ཕྱོགས་གྲོང་ཁྱེར་ཨི་ཐི་ཀའི་ནང་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དབུ་འབྱེད་གནང་ཡོད་པའི་སྐོར་ལ་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་དང། དེ་ནས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར། མི་རབས་རྗེས་མའི་ན་གཞོན་ཚོར་དེང་དུས་ཀྱི་ཤེས་ཡོན་སློབ་གསོ་དང། ནང་སེམས་ཀྱི་ཞི་བདེ་བསྐྲུན་ཐབས་ཀྱི་སྐོར་ལ་སློབ་ཁྲིད་གནང་རྒྱུ་དེ་གལ་ཆེན་པོ་ཡིན་པ། སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་མཆོག་གིས་ཨི་ཐི་ཀའི་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་ནང། ཆོས་ལུགས་དང་མ་འདྲེས་པའི་བཟང་སྤྱོད་གོང་འཕེལ་གཏོང་ཐབས་ཀྱི་སྐོར་ལ་ལྷན་ཚོགས་ཀྱི་ཐོག། བཀའ་བསྩལ་ཡོད་པའི་སྐོར་ལ་གནས་ཚུལ་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར། ལྷོ་ཨ་ཕི་རི་ཀའི་ལུའུ་ཛི་སྲས་མོན་གྷོ་སུ་ཏི་བྷུ་ཏི་ལི་ཙི་མཆོག་འདས་གྲོངས་སུ་ཕྱིན་པར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་གསོའི་གསུང་འཕྲིན་བསྩལ་ཡོད་པའི་སྐོར་ལ་བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། འདི་ཚེས་བཅུ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྷོ་ཨ་ཕི་རི་ཀའི་ཛུ་ལུའི་སྲས་དང་ཡུལ་དེའི་གྲོས་ཚོགས་འཐུས་མི་དུས་ཡུན་རིང་ཤོས་གནང་མྱོང་མཁན་སྐུ་ཞབས་མོན་གྷུ་སུ་ཐུ་བུ་ཐེ་ལེ་ཛི་མཆོག་འདི་ཚེས་དགུ་ཉིན་དགུང་གྲངས་དགུ་བཅུ་གོ་ལྔའི་སྟེང་འདས་གྲོངས་སུ་ཕྱིན་པར་དམ་པ་ཁོང་གི་ནང་མི་ལྷན་རྒྱས་དང་རྗེས་འབྲངས་པ་ཡོངས་ལ་ཐུགས་གསོའི་གསུང་འཕྲིན་ཞིག་བསྩལ་བའི་ནང། གོང་ས་མཆོག་གིས་ངོས་རང་འདས་པོ་ཁོང་དང་ཐེངས་མང་ཐུག་འཕྲད་བྱུང་མྱོང་ཡོད་ཅེས་དང་དམ་པ་ཁོང་ནི་ངོས་དང་བོད་མི་རྣམས་ལ་སེམས་ཉེ་བའི་གྲོགས་པོ་ཞིག་ཡིན་ཞེས་དང་དམ་པ་ཁོང་ནས་དགུང་ལོ་དགུ་བཅུ་གོ་ལྔ་བར་མི་ཚེ་དོན་སྙིང་ལྡན་པའི་ངང་བསྐྱལ་ཡོད་ཅེས་བཀའ་བསྩལ་འདུག་ཅིང་ཡང་གོང་ས་མཆོག་གིས་མུ་མཐུད་དམ་པ་ཁོང་ནི་བོད་ཀྱི་ཆེ་མཐོང་དང་རང་དབང་གི་ཆེད་ཐུགས་སྣང་ཆེན་པོའི་ངང་རྟག་ཏུ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ་བ་དང་སྦྲགས་རྟག་ཏུ་བཀའ་དྲིན་བསམ་བཞིན་ཡོད་ཅེས་བཀའ་བསྩལ་འདུག་ཡང་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་སུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཞལ་པར་བརྒྱུད་བཀའ་འདྲི་ཞུས་པར། དམ་པ་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་ལྷོ་ཨ་ཧྥི་རི་ཀར་མཇལ་འཕྲད་གནང་ཡོད་པ་དང་རིམ་པས ྋགོང་ས་མཆོག་དང་ཐེངས་མང་མཇལ་འཕྲད་ཀྱིས་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེ་གནང་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཁོ་རང་རྩ་བའི South Africa གི་ཁར་སོ་བའི་ལྷ་ཀོ་བ་ཛུ་ལུ་ཞེས་པའི་ཡང་གཅིག Africa ལུང་པའི་མི་རིགས་ཅིག་གི་ཁོ་རང་ད་ག་ཚོད་རྒྱལ་རྒྱུད་ཀྱི་སྲས་བཅས་ཁོ་རང Africa རྩ་བའི། སྲས་ཙམ་ཡིན་པ་མ་ཟད་དེ་འདྲ་ལྷོ་ཨ་ཧྥེ་རི་ཀའི་དེ་འདྲ་ལྷོ་ཨ་ཧྥེ་རི་ཀའི་དེ་འདྲ་ནང་སྲིད་བློན་ཆེན་ཤར་ཏུ་ཨ་དེའི་ཚེ་ཨ་ནི་ཁོ་རང་ཚོ South Africa འི་ནང་ལ་ད་དཔེར་ན་གྲངས་ཉུང་མི་རིགས་དཀའ་ངལ་དང་གང་འདྲ་གང་ཅིའི་ཐད་ནས་ཨ་ནི་དཀའ་ངལ་ཡོད་པ་ཚོ་ཚང་མ་ཁོ་རང་ཚོ་ད་ཉམས་མྱོང་ཡོད་ཙང་ཨ་ནི་ང་ཚོ་བོད་པའི་ཐོག་ལ་ཨ་ནི།

ཞེ་དྲགས། ཐུགས་ཁུར་ཆེན་པོའི་ཐོག་ནས་རྒྱབ་སྐྱོར་གནང་ཡོད་རེད། གཞི་རྩའི་སྲས་དམ་པ་སྐུ་ཞབས་མེ་ཀུ་སུ་ཐུ་བུ་ཐེ་ལེ་ཛི་མཆོག་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ཡོད་མཁན་ཞིག་དང་ལྷག་པར་དུ་ཕྱི་ལོ་ཉིས་སྟོང་དགུ་ལོ་ལྷོ་ཨ་ཕི་རི་ཁའི་གཞུང་གི་ངོས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཐོངས་མཆན་བཀག་འགོག་སྐབས་སྲས་དམ་པ་སྐུ་ཞབས་མེ་ཀུ་སུ་ཐུ་བུ་ཐེ་ལེ་ཛི་མཆོག་གིས་སྔ་ཕྱི་རིམ་པར་ཡུལ་དེའི་ཆེས་མཐོའི་ཁྲིམས་ཁང་སོགས་ལ་གཏུག་བཤེར་གནང་ཡོད་ཅིང་དམ་པ་ཁོང་གིས་ལྷོ་ཨ་ཕི་རི་ཁའི་གཞུང་གི་བྱ་སྤྱོད་དེའི་རིགས་ནི་གཙོ་བོ་རྒྱ་ནག་ལ་བསྟུན་མཁན་ཁོ་ན་ཡིན་ཞེས་བརྗོད་ཡོད་པ་རེད། ཡང་དམ་པ་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་དྲུག་ལ་ཕེབས་པའི་སྐུའི་འཁྲུངས་སྐར་སྐབས་འཚམས་འདྲིའི་གསུང་འཕྲིན་ནང ྋགོང་ས་མཆོག་གིས་ཆབ་སྲིད་ཀྱི་འགན་དབང་མི་དམངས་ཀྱིས་འདེམས་པའི་དབུ་ཁྲིད་ལ་བསྩལ་ཡོད་སྟབས་དམ་པ་ཁོང་དང་ཁོང་གི་ཆབ་སྲིད་ཚོགས་པ་ནས་དུས་རྟག་ཏུ་བོད་དོན་ལ་རྒྱབ་སྐྱོར་ཡོད་ཅེས་བཀོད་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། འཛམ་གླིང་ནང་གི་དཔལ་འབྱོར་གྱི་ཐོག་ནས་ཡར་ཐོན་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་རྣམ་པའི་ལྷན་ཚོགས་ཀྱི་ཐོག་ཡུཀ་རེན་གྱི་དམག་འཁྲུག་དང་འབྲེལ་བའི་ཐོག་ནས་དགོངས་ཚུལ་མི་མཐུན་པའི་དཀའ་རྙོག་སེལ་ཐབས་སུ། རྒྱ་གར་གྱི་སྲིད་བློན་ན་རིན་དཱ་མོ་དྷི་མཆོག་གིས་འབྲེལ་བའི་ཟམ་པ་ལྟ་བུ་གནང་ནས་འགྲིག་འཇགས་གནང་ཐབས་གནང་བར་ལམ་ལྷོངས་བྱུང་ཡོད་ལུགས་རྒྱལ་ས་ལྡི་ལི་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག། དེ་ཡང་རེས་གཟའ་ཉི་མའི་ཉིན G Twenty ལྷན་ཚོགས་ཀྱི་མཇུག་མ་སྒྲིལ་གྱི་གོང་ར་ཤི་ཡས་ཡུཀ་རེན་ལ་བཙན་འཛུལ་བྱས་ནས་དམག་བརྒྱབ་བཞིན་པའི་ཐོག་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་དབར་དགོངས་ཚུལ་མི་མཐུན་པ་དང་དོགས་གཞི་ཆེན་པོ་ཡོད་ཀྱང་སྲིད་བློན་མོ་དི་མཆོག་གི་སྤྱི་མོས་ཀྱི་སྤྱི་བསྒྲགས་ཀྱི་ཚིག་དོན་ལ་གྲོས་འཆམ་བྱུང་འདུག་དབྱིན་ཇིའི་སྲིད་བློན་རི་ཤི་སི་ནེག་མཆོག་གིས་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་རྣམས་ནས་བརྡ་ལན་ཧ་ཅང་ཆེན་པོ་ཞིག་སྤྲད་རྒྱུར་སྤྱི་མོས་བྱུང་ཡོད་པ་གསུངས་བཞག་འཇར་མན་གྱི་དབུ་ཁྲིད་ཨོ་ལིབ་ཤོ་ལིས་མཆོག་གིས་དེ་ནི་རྒྱ་གར་གྱི་ཕྱི་འབྲེལ་ཐབས་ཇུས་ལམ་ལྷོངས་ལྡན་པ་ཞིག་བྱུང་ཡོད་པ་དང་ལྷན་ཚོགས་མ་ཚོགས་གོང་ལ་མང་པོས་དེ་ལྟར་བྱུང་དཀའ་བའི་དགོངས་ཚུལ་གསུང་མཁན་བྱུང་ཡོད་པ་རེད་ཅེས་གསུངས་བཞག་རྒྱ་གར་གྱི་ཕྱི་འབྲེལ་བློན་ཆེན། Subramaniam Jaishankar། མཆོག་གིས་གསལ་བསྒྲགས་དེ་ནི་ད་ལྟའི་དངོས་ཡོད་གནས་སྟངས་ལ་གཞིགས་པ་ཞིག་ཡིན་ལུགས་གསུངས་བཞག། ཐེངས་དེའི་ཡུཀ་རེན་གྱི་དམག་འཁྲུག་དང་འབྲེལ་བའི་སྤྱི་མོས་གྲོས་ཆོད་དེའི་ནང། ར་ཤི་ཡར་ཡོངས་བསྒྲགས་སྐྱོན་བརྗོད་དེ་འདྲ་བྱས་མེད་ཀྱང། སྔ་ལོའི G20ལྷན་ཚོགས་ཀྱི་སྐབས་ཀྱི་བསྒྲགས་གཏམ་ལས་བརྗོད་ཚིག་འཇམ་པ་ཡོད་པ་དང། ཐེངས་དེའི་བསྒྲགས་གཏམ་ནང། ར་ཤི་ཡ་ཡིས་ཡུཀ་རེན་ལ་བཙན་འཛུལ་བྱེད་བཞིན་པ་ཞེས་པའི་བརྗོད་ཚིག་འཁོད་མེད་པ་དང། དེའི་ཚབ་ཏུ་མཉམ་འབྲེལ་རྒྱལ་ཚོགས་ཀྱི་བཅའ་ཁྲིམས་ནང། རྒྱལ་ཁབ་ཚང་མས་ས་ཁུལ་མངའ་ཁོངས་སུ་བཅུག་ཐབས་སུ་རྒྱལ་ཁབ་སུ་འདྲ་ཞིག་གི་ཐོག་དྲག་ཤུགས་ཀྱི་ལས་འགུལ་སྤེལ་མི་རུང་བ་དང། རྒྱལ་ཁབ་གཞན་གྱི་རང་དབང་དང་བདག་དབང་སོགས་ཆབ་སྲིད་ཀྱི་རང་བཙན་འཕྲོག་མི་རུང་ཞེས་འཁོད་འདུག་ལ། དེར་རྒྱལ་ཁབ་ཚང་མས་མོས་མཐུན་གནང་ནས། རྒྱ་གར་གྱི་ཕྱི་འབྲེལ་ཐབས་ཇུས་དེ་ལམ་ལྷོངས་ལྡན་པ་ཞིག་ཏུ་གྱུར་དུ་བཅུག་ཡོད་པ་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག། ཡང་གནས་ཚུལ་གཞན་ཞིག་ནང། དབྱིན་ཇིའི་སྲིད་བློན་རི་ཤི་སུ་ནིག་མཆོག་གིས། རྒྱ་ནག་གི་གསང་མྱུལ་བས་དམངས་གཙོའི་རྒྱལ་ཁབ་དབྱིན་ཇིའི་ནང་ཐེ་ཇུས་བྱས་པ་དེ་ནི་ཧ་ཅང་བློ་འཚབ་བྱ་དགོས་པ་ཞིག་རེད་ཅེས་རྒྱ་ནག་གི་སྲིད་བློན་ལི་ཆིང་ལ་གསུངས་བཞག་དེ་ཡང་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། སྲིད་བློན་རི་ཤི་སུ་ནིག་མཆོག་གིས G-20ཞེས་པའི་ཡར་ཐོན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ཀྱི་སྐབས་རྒྱ་ནག་གི་སྲིད་བློན་ལི་ཆིང་ལ། ཉེ་ཆར་དབྱིན་ཇིའི་གྲོས་ཚོགས་ཀྱི་ཐོག་ཉམས་ཞིབ་བྱ་མཁན་རྒྱ་རིགས་གསང་མྱུལ་བ་ཞིག་འཛིན་བཟུང་བྱས་ཡོད་པ་དང་དེ་ནི་ཧ་ཅང་བློ་འཚབ་སྐྱེ་གཞི་ཞིག་ཡིན་པ་སོགས་གསུངས་ཡོད་པའི་སྐོར་དབྱིན་ཇིའི་གཞུང་གི་མགྲིན་ཚབ་པས་གསར་འགོད་པར་བཤད་བཞག། དེ་ཡང་རེས་གཟའ་སྤེན་པའི་ཉིན་དབྱིན་ཇིའི་ཉེན་རྟོག་པས་ལོ་ན་ཉི་ཤུ་ཙམ་ལ་སོན་པའི་རྒྱ་རིགས་སྐྱེས་པ་ཞིག་འཛིན་བཟུང་བྱས་ཡོད་འདུག་ཁོ་པ་ནི་དབྱིན་ཇིའི་གྲོས་ཚོགས་ཀྱི་སྐོར་ཉམས་ཞིབ་བྱ་མཁན་ཞིག་ཡིན་འདུག་འདི་ལོའི་ཕྱི་ཟླ་གསུམ་པའི་ནང་དུའང་ལོ་ན་སུམ་ཅུ་ལ་སོན་པ་ཞིག་དང་ཁོ་པའི་རོགས་པ་ལོ་ན་ཉི་ཤུ་ལ་སོན་པའི་རྒྱ་རིགས་ཤིག་བཅས་རྒྱ་རིགས་གཉིས་གསང་མྱུལ་བ་ཡིན་པའི་དོགས་གཞི་ཅན་གྱི་འོག་དབྱིན་ཇིའི་གཞུང་གིས་གསང་བའི་ཁྲིམས་གཞི་གི་ཐོག་ནས་འཛིན་བཟུང་བྱས་ཡོད་འདུག་རེས་གཟའ་སྤེན་པའི་ཉིན་དོགས་གཞི་ཅན་གྱི་རྒྱ་རིགས་དེ་དང་དབྱིན་ཇིའི་རྙིང་ཞེན་ཅན་གྱི་ཆབ་སྲིད་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་འབྲེལ་བ་ཡོད་ལུགས་སཱན་ཏྲེ་ཏེམས་ཞེས་པའི་གསར་ཤོག་གིས་ཐེར་འདོན་བྱས་ཡོད་པ་དང། དེ་བཞིན་རྒྱ་རིགས་ཁོ་པས་ཧ་ཅང་ཚོར་བ་རྣོ་བའི་མཁྱེན་རྟོགས་ཡོད་མཁན་གྱི་གྲོས་ཚོགས་ཀྱི་འཐུས་མི་གཞན་ཁག་ཅིག་དང་འབྲེལ་བ་བྱེད་ཐབས་བྱས་ཡོད་ལུགས་བཀོད་འདུག། ཡང་གནས་ཚུལ་གཞན་ཞིག་ནང། ཨི་ཏྲ་ལིའི་སྲིད་བློན་མི་ལོ་ནི་མཆོག་གིས། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ནས་ཕྱིར་འཐེན་གནང་འཆར་ཡོད་པ། G20 ལྷན་ཚོགས་ཀྱི་སྐབས་རྒྱ་ནག་གི་སྲིད་བློན་ལི་ཆིང་ལ་གསུངས་ཡོད་ལུགས་རེས་གཟའ་ཉི་མའི་ཉིན་ཨི་ཏྲ་ལིའི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་ཡོད་ལུགས་ལུང་འདྲེན་བྱས་ནས་རོམ་ནས་རོའེ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག་ཨི་ཏྲ་ལི་ནི G7ཞེས་པའི་སྟོབས་ཆེན་རྒྱལ་ཁབ་བདུན་ནས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཞེས་པའི་ལས་འཆར་ནང་ལ་མཉམ་ཞུགས་བྱ་རྒྱུའི་ས་རྟགས་བཀོད་མཁན་རྒྱལ་ཁབ་གཅིག་པུ་དེ་ཡིན་པ་དང། ད་ལན་ཨི་ཏྲ་ལིའི་སྲིད་བློན་མི་ལོ་ནི་མཆོག་གིས་རྒྱ་ནག་གི་ལས་གཞི་དེ་ནས་ཕྱིར་འཐེན་གནང་འཆར་ཡོད་པ་རྒྱ་ནག་གི་སྲིད་བློན་ལི་ཆིང་ལ་གསུངས་ཡོད་པ་དང། ལི་ཡིས་ཨི་ཏྲ་ལིའི་སྲིད་བློན་མཆོག་ལ་དེའི་ཐོག་བསྐྱར་དུ་དགོངས་བཞེས་ཡོང་བའི་ནན་སྐུལ་ཞུས་བཞག། ཨི་ཏྲ་ལིའི་སྲིད་གཞུང་ཟུར་པས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་གྱི་ཐོག་ལ་མཉམ་ཞུགས་བྱ་རྒྱུའི་གན་ཡིག་ལ་ས་རྟགས་བཀོད་ཡོད་པ་དང། ཨི་ཏྲ་ལིའི་ཆབ་སྲིད་པ་མང་པོས་རྒྱ་ནག་གི་ལས་འཆར་དེས་ཨི་ཏྲ་ལི་ལ་ཁེ་ཕན་ག་རེ་ཡོད་མེད་ཀྱི་ཐོག་དགོངས་ཚུལ་དང་དྲི་བ་མང་པོ་ཡོང་བཞིན་ཡིན་འདུག་ལ། ལྷག་པར་དུ་ཨི་ཏྲ་ལིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ཐོག་ལ་མཉམ་ཞུགས་བྱས་པ་དེས་མནའ་མཐུན་ནུབ་ཕྱོགས་ཡུལ་གྲུ་ཚོས་དེ་ནི་རྒྱ་ནག་གི་ཤུགས་རྐྱེན་སྤེལ་ཐབས་ཀྱི་ལས་འཆར་ཞིག་ཡིན་པའི་དོགས་ཟོན་གྱི་རང་བཞིན་ཞིག་ཏུ་གྱུར་ཡོད་པ་རེད། དེ་བཞིན་ཨི་ཏྲ་ལིའི་ཆབ་སྲིད་པ་ནང་ཁུལ། བསམ་ཚུལ་མི་མཐུན་པའི་རྒྱུ་ཞིག་ཏུ་ཡང་གྱུར་ཡོད་འདུག་ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་དྲན་མཆོག་གིས་རེས་གཟའ་ཉི་མའི་ཉིན། ཝེད་ནམ་དུ་ཁྱུག་ཙམ་ཕེབས་ནས་ཨ་མི་རི་ཀ་དང་ཝེད་ནམ་གཉིས་ནི་གཉན་འཕྲང་ཅན་གྱི་དུས་འདིར། གནད་འགག་ཆེ་བའི་ཕྱག་སྦྲེལ་ཞིག་ཡིན་པ་ཝེད་ནམ་གྱི་དབུ་ཁྲིད་ལ་གསུངས་བཞག། དེ་ཡང་ཝེ་ཏི་ནམ་གྱི་རྒྱལ་ས་ཧ་ནོའི་ནས་ཨེ་པི་གསར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བར་གཞིགས་ན། ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་གིས་རྒྱལ་ཁབ་གཉིས་ལ་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་གནས་སྟངས་ལ་འགྱུར་བ་གཏོང་རྒྱུའི་གོ་སྐབས་ཡོད་ལུགས་ཡང་གསུངས་བཞག་ཝེ་ཏི་ནམ་དང་ཨ་མི་རི་ཀའི་འབྲེལ་བའི་གོ་རིམ་དེ་མཐོ་རུ་བཏང་ནས། གཞི་རྒྱ་ཆེ་བའི་འཐབ་ཇུས་ཀྱི་མཐུན་སྒྲིལ་གནང་རྒྱུ་ཡིན་པ་སྲིད་འཛིན་བྷའི་ཏེན་མཆོག་གི་སློབ་སྟོན་པས་གསུངས་བཞག་དེ་བཞིན་སྲིད་འཛིན་བྷའི་ཏེན་མཆོག་གིས་ཀྱང་དགའ་བསུ་ཞུས་པའི་ཐོག་ཁོང་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ཝེ་ཏི་ནམ་ནང་ལ་བཞུགས་རྒྱུན་རིང། གནམ་གཤིས་འགྱུར་ལྡོག་གི་གནད་དོན་དང་དཔལ་འབྱོར་དེ་བཞིན་གནད་དོན་གཞན་གྱི་ཐོག་ལ་གྲོས་མོལ་གནང་ནས་མདུན་སྐྱོད་གོང་འཕེལ་ཡོང་བའི་རེ་བ་ཡོད་ཅེས་གསུངས་བཞག་སྲིད་འཛིན་བྷའི་ཏེན་མཆོག་གིས་ཡུལ་གྲུ་གཉིས་ཀྱི་དབར་དམག་འཁྲུག་བྱུང་བ་ནས་འབྲེལ་བ་སླར་གསོ་བྱུང་བའི་རྗེས་ད་བར་མི་ལོ་ལྔ་བཅུའི་རིང་གི་ཡར་རྒྱས་དང་ད་ཆ་འབྲེལ་བའི་གནས་སྟངས་གོང་མཐོར་གཏོང་རྒྱུ་ང་ཚོས་མཐོང་རྒྱུ་ཡོད་པ་ཞིག་རེད་ཅེས་གསུངས། སྲིད་འཛིན་བྷའི་ཏེན་དང་ཝེ་ཏི་ནམ་གྱི་དམར་ཤོག་ཚོགས་པའི་སྤྱི་ཁྱབ་དྲུང་ཆེ་ནུའེན་ཕུའུ་ཁྲོང་རྣམ་གཉིས་ཀྱིས་དེ་རིང་ཡུལ་གྲུ་གཉིས་ཀྱི་འབྲེལ་བའི་གནས་ཚད་གསར་པའི་སྐོར་གསལ་བསྒྲགས་གནང་རྒྱུ་ཡིན་འདུག། དེ་ནས་ལ་དྭགས་ཤེལ་ལམ་སྒྲོན་དཔེ་གསར་སློབ་གྲྭ་དེ་ཉིད་ལ་དྭགས་ཀྱི་སཱིའི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭར་བསྐྲུན་རྒྱུ་ཡིན་པ་རེད་འདུག་ཞིབ་གསལ་ལ་དྭགས་ནས་འདི་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་འགྲུབ་པའི་རེ་བར་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་དེ་ཉིད་ས་གནས་ཀྱི་སི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭར་བསྐྲུན་པའི་རྟེན་འབྲེལ་མཛད་སྒོ་ཚོགས་སོང། དེ་ཡང་དེང་དུས་ལ་དྭགས་ཀྱི་སྤྱི་ཚོགས་ནང་གི་དགོས་མཁོ་དང་བསྟུན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་འགྲུབ་པའི་རེ་བ་ཡིན་པ་ཤེལ་ལམ་སྒྲོན་དཔེ་གསར་སློབ་གྲྭའི་སྦྱིན་བདག་དམིགས་བསལ་ཡིན་པ་དགེ་བཤེས་བློ་བཟང་ཚེ་དབང་ལགས་ཀྱིས་གསུངས་བྱུང།
བཟོ་དགོས་པའི་རྒྱུ་མཚན་གཙོ་བོ་འདི་ད། ང་ཚོས་གན་རྒྱའི་འབའ་རིགས་ཀྱི་ཆེད་ལ་ཞུ་མི་དགོས་རུང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་གཙོ་བོ་བཟོ་འདྲ་ཞིག་རེད། འདི་ཡི་དགོངས་གཞི་ལ་བརྟེན་ནས་ང་ཚོས་གང་ཐུབ་ཅི་ཐུབ་བཟོ་འདྲ་ཞིག་ང་ཚོས་རྒྱལ་བ་རིན་པོ་ཆེའི་དགོངས་གཞི་འདི་ལ་ག་རེ་ཞུ་བ་རེད་ད་ཞབས་འདེགས་དང་རྩ་བའི་བླ་མའི་དགོངས་གཞི་ཡར་སྤེལ་ཡག་གི་ཆེད་དུ་ང་ཚོས་འདི་ཤུགས་བྲལ་ཞིག་རྒྱབ་འདེགས་ཡོད་དཔལ་འབྱོར་ཐོག་ལ་རོགས་རམ་བྱས་ཀྱི་ཁོ་ཚོས་ང་ལ་འབོད་སྐུལ་འདྲ་ཞིག་བྱས་པ་རེད། ད་ངས་མཐོང་བའི་དཔལ་འབྱོར་རང་གིས་དཔལ་འབྱོར་རང་བྱས་ཏེ་ནི་ད་ཁོ་དཔལ་འབྱོར་སྤེལ་ཤག་ཁོ་ཅིག་བསྒྲིགས་འགྲོ་བ་འགྲོ་ད་འདི་ངས་ང་རང་གིས་གལ་ཆེ་དེ་ག་རེ་མཐོང་སོང་ལབ་ན་ད་ལྟ་སི་ཤེས་ཡོན་སློབ་གསོ་ཁ་རོག་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་འདི་ད་ངས་དཔལ་འབྱོར་གྱི་ཐོག་ནས་ཏིས་ཁོ་ཚོ་ལ་རོགས་པ་བྱེད་དུས་ང་ལ་ངེད་ཀྱི་འདོད་པ་དེ་ག་རེ་ཡོད་ལབ་ན་སྐྱབས་མགོན་རིན་པོ་ཆེའི་དགོངས་གཞི་སྒྲུབ་པའི་དེ་ངའི་འདོད་པ་ཆེ་ཤོས་དེ་རེད་ད་དཔལ་འབྱོར་ད་ང་གལ་ཆེ་དྲག་གལ་གལ་ཆེན་པོ་ཞེ་དྲག་མཐོང་གི་མི་འདུག་ད་གན་གཙོ་བོ་དེ་སྐྱབས་མགོན་རིན་པོ་ཆེའི་དགོངས་གཞི་དེ་སེམས་ནས་ངས་ད་རང་ལ་དཔལ་འབྱོར་མཉམ་དུ་དཔལ་འབྱོར་རོགས་པ་བྱེད་པ་ནི་ངས་ཁོང་ཚོས་ངའི་ཁ་ཉན་གྱི་རེད་བསམས་བྱས་ངས་དེ་སི་ཤེས་ཡོན་སློབ་གསོ་ཡི་དེ་ངས་ཞུ་རྒྱུ་གཙོ་བོ་དེ་ད། ཡང་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་འདི་ཉིད་སི་ཤེས་ཡོན་སློབ་གསོ་ཡི་དཔེ་སྟོན་སློབ་གྲྭ་ཞིག་བསྒྱུར་ཕྱིར་ཐོག་མ་སློབ་གྲྭའི་དགེ་རྒན་དང་ལས་བྱེད་ཀུན་ལ་ཟབ་སྦྱོང་གནང་རྗེས་ཉིན་ལྟར་སློབ་གྲྭར་ཞོགས་པའི་འདུ་འཛོམས་སྐབས་སྐར་མ་ལྔ་རེ་ཡི་སི་ཤེས་ཡོན་ཐོག་སྦྱོང་བརྡར་གནང་རྒྱུ་ཡིན་པ་དང་རིམ་པས་སློབ་གྲྭའི་བསླབ་གཞི་ནང་བཅུག་རྒྱུ་ཡི་འཆར་གཞི་ཡོད་པ་སློབ་གྲྭའི་སློབ་སྤྱི་ལགས་ཀྱིས་གསུངས་བྱུང། རྒྱ་གར་ནང SEE ཤེས་ཡོན་དང་འབྲེལ SEE Learning India ཡི་ཐུགས་འགན་དམིགས་བསལ་ཞིག་ཡོད་པ་དང་དེ་བཞིན SEE Learning India འོག་རྒྱ་གར་རྒྱལ་ཁབ་ཀྱི་ཕྱོགས་མཐའ་ཁག་ཚང་མར SEE ཤེས་ཡོན་སྦྱོང་བརྡར་སྤྲོད་ཕྱིར་སྐུ་ཚབ་ཚོགས་པ་དང་ལས་བྱེད་འདྲ་མིན་ཡོད་པའི་ནང་ནས་ལ་དྭགས་གཙོས་ཧི་མ་ལའི་རི་ལྗོངས་ཀྱི་ས་གནས་ཀུན་ལ་རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་བསྟི་གནས་ཀྱི་ཐུགས་འགན་ཞིག་ཡོད་པ་རེད་འདུག་དེ་ཡང་ད་ལན་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་དེ་ཉིད་ས་གནས་ཀྱི་དཔེ་སྟོན་སློབ་གྲྭར་བདམས་པའི་རྒྱུ་མཚན་དུ་རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་བསྟི་གནས་ཀྱི་འགན་འཛིན་བཀྲ་ཤིས་རྣམ་རྒྱལ་ལགས་ཀྱིས་འདི་ལྟར་གསུངས་བྱུང།
ཨིས་སྐུལ་བ་ཁེར་བསྟན་ན་གཟུགས་བྱ་རོག་ཚང་མ་སང་ཏྲ་ཨི་ན་ཙི་ཙ་ཅིག། སློབ་གྲྭ་འདི་ལ་བརྩིས་པ་ཡིན་ན་སློབ་ཕྲུག་བརྒྱ་ཙམ་ལས་མི་འདུག་དེ་འདྲ་ཡིན་དུས་དཔེ་སྟོན་སློབ་གྲྭ་ལབ་དུས་སློབ་ཕྲུག་ཉུང་ཉུང་ཞིག་ལས་མེད་དུས་ཉམས་ཞིབ་བྱེད་ཡ་ཡང་ལས་སླ་རུ་དང་ཚགས་ཚུད་རུ་ཡོང་གི་རེད་བསམ་གི་འདུག་ཡང་དགེ་རྒན་དང་ལས་བྱེད་ལ་སྦྱོང་བརྡར་སྤྲད་ཚར་རྗེས་སློབ་ཕྲུག་ཀུན་ལ་བསླབས་ནས་ཚང་མའི་སེམས་ཁམས་གནས་སྟངས་ཡར་རྒྱས་ཇི་འདྲ་འགྲོ་གི་ཡོད་པ་རྣམས་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ལ་བསྐུར་ནས་དེ་ལ་བབས་པའི་བསྒྱུར་བཅོས་འཁྱེར་དགོས་མིན་ཐོག་ང་ཚོ་ཚོད་ལྟ་བྱེད་ཡ་ཡིན་སློབ་གྲྭ་དེ་ལ་སློབ་ཕྲུག་མང་པོ་མེད་དུས་ང་ཚོ་ལ་ལག་བསྟར་བྱེད་ཡ་ཡང་ཚགས་ཚུད་པ་བྱུང་བའི་རེ་བ་ཡོད། ང་ཚོའི་འགན་གཙོ་བོ་དེ་སློབ་གྲྭ་དང་གཞན་ཀུན་ལ་སྣེ་ཁྲིད་བྱེད་ཡ་དེ་རེད་དམིགས་བསལ་དུ་ས་གནས་འཛིན་སྐྱོང་རྣམས་ལ SEE ཤེས་ཡོན་སྲིད་བྱུས་ནང་ལེན་ཕྱིར་ཁ་གསལ་བཟོ་ཡ་ཡང SEE ཤེས་ཡོན་གྱི་བསླབ་གཞི་ཚང་མ་ཨེམ་རི་གཙུག་ལག་སློབ་གཉེར་ཁང་ནས་བཟོ་གི་ཡོད་པ་དང་སློབ་གྲྭ་ཚང་མས་ལག་བསྟར་བྱེད་ཀྱི་ཡོད་དུས་ང་ཚོའི་ལས་འགན་དེ་ཚང་མའི་བར་འབྲེལ་བ་བཟོ་ཡ་དེ་དམིགས་བསལ་ཆགས་ཀྱི་ཡོད། ལ་དྭགས་ས་གནས་སུ SEE ཤེས་ཡོན་སློབ་གསོ་དང་འབྲེལ་ཨེམ་རི་གཙུག་ལག་སློབ་གཉེར་ཁང་ནས་དྲ་ཐོག་དང་དེ་བཞིན་རྒྱ་གར་ལྷོ་ཕྱོགས་སུ SEE ཤེས་ཡོན་སློབ་གསོའི་མཐུན་སྦྱོར་འོག་གོ་རིམ་དང་པོའི་སློབ་སྦྱོང་ཐོབ་ཡོད་པ་ཚེ་རིང་དབང་འདུས་ལགས་ཀྱིས་གཏམ་བཤད་གནང་སྐབས་ད་ལན་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་ནས SEE ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭར་བདམས་པར། བསྔགས་བརྗོད་དང་མཉམ་དཔེ་སྟོན་སློབ་གྲྭ་ཞིག་ཆགས་པར་ཐུགས་འགན་ཆེན་པོ་ཡོད་པ་གསུངས་སོང། འདི་དང་འབྲེལ་ལ་དྭགས་ས་གནས་ནས SEE ཤེས་ཡོན་སློབ་གསོའི་ཐོག་གོ་རིམ་དང་པོའི་སྦྱོང་བརྡར་ཐོབ་ཡོད་མཁན་ས་གནས་འཛིན་སྐྱོང་འོག་ཚུད་པའི District Institute for Education Training ངམ་གླེ་རྫོང་གི་ཤེས་ཡོན་སྦྱོང་བརྡར་སྤྲོད་ས་ནས་ཡིན་པ་ཚེ་རིང་དབང་འདུས་ལགས་ཀྱིས། དཔེ་སྟོན་སློབ་གྲྭ་ཞེས་ལྟ་བ་གསར་པ་ཞིག་ཡིན་དུས་སྔོན་ནས་སློབ་གྲྭ་ཁག་གཅིག་གིས SEE ཤེས་ཡོན་རང་གི་སློབ་གྲྭ་ན་ཡོད་བཞིན་དུ་སློབ་གྲྭ་གཅིག

SEE ཤེས་ཡོན་འདི་དང་བོད་ཡིག་འདི་དཔེ་འབྲེལ་བ་ཡག་པོ་ཆགས་ས་རེད་གསུང་གི་འདུག་འདི་ང་རང་གི་སེམས་ལ་དཔེ་བབས་སོང། བྱས་ཙང SEE ཤེས་ཡོན་དང་ང་ཚོ་བོད་ཡིག་འདི་བོད་ཀྱི་སྐད་གཅིག་པོ་ཙམ་ཞིག་མ་རེད། འདིའི་ནང་ལོགས་ལ་ང་ཚོ་གཅིག་ཚོར་བ་དང་མང་པོ་ཞུ་ཞིག་བྲིས་བསྡད་ཡོད་རེད། འདི་ང་རང་གི་ནམ་རྒྱུན་ནས་ཕྲུ་གུ་དེ་ཚོ་ལ་རྟག་པར་ཞིག་ལབ་བསྡད་ཡོད། སོང་ཙང་འདི་དང་མཉམ་དུ་མཉམ་དུ SEE ཤེས་ཡོན་འདི་ད་ཀོ་ང་ཚོ་ཤེས་ཡོན་བཟང་སྤྱོད་ཀྱི་ཐོག་ལ་འདི་འབད་བརྩོན་བྱེད་ཀྱི་འཆར་གཞི་ཅིག་རེད་འདོད་རོ། སོང་ཙང་འདི་གཉིས་ཅར་པས་དངོས་གནས་ཟུང་འབྲེལ་ཡག་པོ་ཞིག་བྱུང་སོང་ན་དངོས་གནས་ཕན་ཐོགས་ཧ་ཅང་ཡག་པོ་ཞིག་བྱུང་ས་རེད་ང་རང་གི་བསམ་བློ་དེ་འདྲ་བ་ཡིན།
སློབ་གྲྭའི་དགེ་རྒན་རྣམས་ལ་ཐོག་མ་ཉིན་བཞིའི་རིང SEE ཤེས་ཡོན་གྱི་ཟབ་སྦྱོང་ཞིག་གནང་འདུག་པས་དེ་ཡི་ཐོག་རྒན་རིན་ཆེན་སྒྲོལ་མ་ལགས་ཀྱིས། མཆོག་ནི་རྩམ་ཐུབ། ཨི་ཟུག་གོ་ཅོ་ནེ་ལེ། ཀོ་ཤི། སློབ་གྲྭ་དགེ་རྒན་ཞིག་གི་ཚུལ་ལ་ཙམ་ཐུབ་འབད་བརྩོན་བྱེད་ཡ་ཡིན SEE ཤེས་ཡོན་དེ་སློབ་གྲྭ་དང་ནང་ལ་མ་ལབ་སྔོན་དུ་ང་རང་སྒེར་གྱི་ངོས་ནས་ཡག་པོ་སྦྱང་ཐུབ་ཡ་དེ་གལ་ཆེ་ཤོས་མཐོང་གི་འདུག་ཡང་ག་ལེར་ཚང་མ་ལ་ཚགས་ཚུད་པོ་བྱུང་བ་ཡིན་ན་ཡུལ་རེའི་སྤྱི་ཚོགས་ཡར་རྒྱས་འགྲོ་ཡ་ཞིག་མཐོང་གི་འདུག SEE ཤེས་ཡོན་ཟེར་དུས་ཆོས་དང་འབྲེལ་བ་དམིགས་བསལ་མེད་དུས་ཕ་མ་རེད་ཡང་ཡུལ་མི་ཁྱིམ་མཚེས་སུ་ཞིག་གིས་ལག་བསྟར་བྱེད་རྒྱུ་ལས་སླ་བོ་མཐོང་གི་འདུག། དེ་བཞིན་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭ་དེ་ཉིད་ལ་དྭགས་ཀྱི་སི་ཤེས་ཡོན་སློབ་གསོའི་དཔེ་སྟོན་སློབ་གྲྭར་བསྐྲུན་པའི་རྟེན་འབྲེལ་མཛད་སྒོ་ལ་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་མི་སྣ་མང་པོ་འབོད་ཡོད་པའི་ནང་ནས་ཡུལ་མི་ཡང་འབོད་འདུག་ཡུལ་མི་ཁག་ཅིག་ནས་སི་ཤེས་ཡོན་གྱི་སློབ་གསོ་ཡུལ་མི་ལའང་དགོས་མཁོ་སྟོན་མཁན་ཡང་བྱུང་སོང་ལ་ད་ལྟའི་ཆར་དམིགས་བསལ་དུ་ལ་དྭགས་ས་གནས་སུ་རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་བསྟི་གནས་ཀྱི་ས་གནས་འཛིན་སྐྱོང་དང་འབྲེལ་བ་གནང་བའི་བརྒྱུད་དཔེ་སྟོན་སློབ་གྲྭ་བཅས་གཞུང་གི་སློབ་གྲྭ་གསུམ་ལ་ཚོད་ལྟ་བྱེད་རྒྱུ་དེ་བཞིན་ལ་དྭགས་གླེ་རྫོང་གཅིག་པུ་མིན་པར་དཀར་དཀྱིལ་རྫོང་ལ་ཡང་འགྲེམས་རྒྱུ་ཡི་འཆར་གཞི་ཡོད་པ་རེད་འདུག། ལ་དྭགས་ས་གནས་སུ་སྒེར་གྱི་སློབ་གྲྭ་མང་པོ་ཡོད་པའི་ནང་ནས་ལ་དྭགས་མི་མང་སློབ་གྲྭས་ལོ་མང་ནས་སློབ་གྲྭ་ནང་སི་ཤེས་ཡོན་ཐོག་ལས་འགུལ་མང་པོ་སྤེལ་བཞིན་ཡོད་པ་རེད་འདུག་དེ་བཞིན་ལ་དྭགས་ས་གནས་ཀྱི་སི་ཤེས་ཡོན་གྱི་དཔེ་སྟོན་སློབ་གྲྭ་ཡིན་པ་ལ་དྭགས་ཤེལ་ལམ་སྒྲོན་སློབ་གྲྭར་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆིབས་བསྒྱུར་བཀའ་དྲིན་བསྐྱངས་ཡོད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།
དེ་ནས་ཨ་མེ་རི་ཁའི་ཤར་ཕྱོགས་གྲོང་ཁྱེར་ཨི་ཐི་ཀའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དབུ་འབྱེད་གནང་ཡོད་པའི་སྐོར་ལ་འདི་ག་རླུང་འཕྲིན་ཁང་གི་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཏང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། ཨ་མི་རི་ཀའི་མངའ་སྡེ་ནིའུ་ཡོག་ནང་གི་གྲོང་ཁྱེར་ཨི་ཐི་ཀ་ནང་ཡོད་པའི་རྣམ་རྒྱལ་གྲྭ་ཚང་ནང་ཆོས་སློབ་གཉེར་ཁང་ནས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་ཁུལ་དེར ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་མཚན་ཐོག་དཔེ་མཛོད་ཁང་དང་ཤེས་ཡོན་སློབ་གཉེར་བསྟི་གནས་ཁང་ཞིག་གསར་བཞེངས་གནང་རྒྱུའི་འཆར་གཞི་བཏོན་གནང་སྟེ་རིམ་པས་འགྲོ་གྲོན་གཏོང་དམིགས་དང་གཞན་ཡང་ཁང་པའི་བཀོད་དབྱིབས་ཇུས་འགོད་གནང་རྒྱུ་སོགས་ལས་དོན་ཁག་སྤེལ་གནང་རྗེས་ཕྱི་ཟླ་དགུ་པའི་ཚེས་བརྒྱད་ཉིན་ལས་གཞི་དེ་དངོས་སུ་གྲུབ་སྟེ་དབུ་འབྱེད་གནང་ཡོད་པ་རེད། དེ་ཡང་ཐེངས་འདིའི་དབུ་འབྱེད་མཛད་སྒོ་དང་བསྟུན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་གསུང་འཕྲིན་ནང། ཨེ་ནི་བོད་ཀྱི་བང་སྒྲ་ཕུད་ཀྱི
ཨ་མི་རི་ཀར་ལས་ཡག་ཅིག་ཡོད། བོད་ཀྱི་ནང་ཆོས་མང་འགྲེལ་བཤད་རྒྱབ་ནི་མཆན་འདེ་ཡག་ཅིག་དོ་སྣང་བྱེད་མཁན་ཕལ་ཆེར་ཇེ་མང་ཇེ་མང་འགྲོ་གི་ཡོད་པའི་བཟོ་འདུག་ཡག་པོ་ཆགས་རེད་ད་སངས་རྒྱས་པའི་ཆོས་ཟེར་དེ་དོན་ཁ་བྲལ་བཟོ་རྒྱུ་མ་རེད།

ད་གང་ལྟར་ཁྱེད་ཀྱིས་དཔེ་ཆ་ཁྲིད་ཡག་དེ་འདྲའི་ཐོག་ལ་ཨེ་ནི་ཤུགས་ནུས་རྡོག་བརྒྱབ་ཐུབ་ན་ཡག་ཤག་ཡག་རེད་དཔེར་ན་ང་ཆ་བཞག་ན་དཔེ་ཉིན་རེ་བཞིན་དུ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉིན་རེ་བཞིན་དུ་སྒོམ་བསྡད་ཀྱི་ཡོད་ཞོགས་ཀས་ཡར་ལངས་པ་ད་ག་ཆ་ལྟ་དགོས་འདུག་གོམས་ནས་འདུག་ཙང་ནས་ཨེ་ནི་རིམ་པས་རིམ་པས་ཀྱི་བློ་ལ་ཡར་འགྱུར་བ་འགྲོ་བསྡད་ཡ་ཅིག་གི་དཔེར་ན་ང་རའི་ཉམས་མྱོང་ལ་ཆ་བཞག་པ་ཡིན་ན་ཕལ་ཆེར།

སློབ་ཚན་ནང་ཆོས་ཀྱི་སློབ་ཚན་སློབ་ཡོང་དུས་ཙང་ནས་ཡིན་གཅིག་མིན་ནང་པ་བྱེད་དགོས་ཀྱི་རྒྱུ་མཚན་ཅིག་ཡོད་མ་རེད། ཆོས་དད་ཡོད་པ་ཡིན་གཅིག་མིན་གཅིག་དགོས་ཀྱི་ཡོད་མ་རེད། ཁོ་ར་ཆོས་དད་ཡོད་ནའི་རེད་མེད་ནའི་རེད་གང་ལྟར་ཞིག་གི་སེམས་ཁམས་རིག་པའི་འགྲོ་སྟངས་རིགས་དེ་ཡག་པོ་ཤེས་པ་བྱུང་ན་ཁོ་ཕན་ཐོགས་འདུག་ག་ཨེ་ཐུགས་རྗེ་ཆེ། གོང་ས་མཆོག་གི་མཚན་ཐོག་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་དེ་ནི་ཐོག་བརྩེགས་གཉིས་ཅན་དང་དེ་ཡི་ནང ྋགོང་ས་སྐུ་འཕྲེང་བཅུ་བཞི་པ་ཆེན་པོའི་མཛད་འཕྲིན་དང་འབྲེལ་བའི་འགྲེམས་སྟོན་ཁག་ཞིག་དང་དཔེ་མཛོད་དེ་བཞིན་མི་གྲངས་ཉིས་བརྒྱ་ལྔ་བཅུ་ཙམ་ཤོང་བའི་ཚོགས་ཁང་བཅས་འདུག་མ་འོངས་པར་བསྟི་གནས་ཁང་དེ་ཡི་ནང་བོད་པའི་ཆོས་དང་རིག་གཞུང་བཅས་གོང་འཕེལ་གཏོང་ཐབས་གནང་ཡུལ་ལྷག་པར་དུ ྋགོང་ས་མཆོག་གི་དགོངས་གཞི་དང་མཐུན་པའི་ནང་པ་དང་ཚན་རིག་པའི་བར་བགྲོ་གླེང་གནང་ཡུལ་སེམས་དང་སྲོག་གི་བསྟི་གནས་ཁང་གི་ཚོགས་འདུ་སྐོང་ཚོགས་གནང་ཡུལ་བཅས་སུ་བེད་སྤྱོད་གནང་རྒྱུ་ཡིན་པ་བཅས་གང་ལྟར་གོང་གི་ལས་འཆར་འདིའི་བརྒྱུད། རྒྱལ་སྤྱིའི་མི་རིགས་སུ་འདྲ་ཞིག་ཡིན་རུང་གཙོ་བོ ྋགོང་ས་ཏཱ་ལའི་བླ་མ་སྐུ་འཕྲེང་བཅུ་བཞི་པ་ཆེན་པོའི་མཛད་པ་འཕྲིན་ལས་དང་ལྷག་པར་དུ་ཁོང་གིས་འཛམ་གླིང་སྟེང་འཚེ་མེད་ཞི་བའི་ལམ་གྱི་ཐོག་ནས་ཆོས་ལུགས་རིས་མེད་ཀྱི་ཐོག་ནས་ཆོས་དང་མ་འབྲེལ་བའི་བཟང་སྤྱོད་གོང་འཕེལ་གཏོང་གནང་མཛད་པའི་མཛད་འཕྲིན་ཁག་མང་ཚོགས་ལ་ངོ་སྤྲོད་ཙམ་མ་ཡིན་པར་དེ་ཡི་ནང་སློབ་གཉེར་གནང་ཐུབ་པའི་ཆ་རྐྱེན་བསྐྲུན་ཐབས་སུ་དམིགས་པ་ཞིག་རེད་འདུག། ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དེ་ལྟ་བུ་ཆེད་འཛུགས་གནང་བའི་དགོས་དམིགས་གཙོ་བོ་ནི་ད་བར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཡུལ་གྲུ་ཀུན་ལ་བསྐྱངས་གནང་མཛད་པའི་རླབས་ཆེན་གྱི་མཛད་རྗེས་ཁག་སྲུང་སྐྱོབ་ཞུ་རྒྱུའི་ཆེད་ཡིན་པ་རྣམ་རྒྱལ་གྲྭ་ཚང་གི་ནང་ཆོས་སློབ་གཉེར་ཁང་གི་གཙོ་འཛིན་སྐུ་གཞོགས་བསྟན་འཛིན་ཆོས་བཟང་ལགས་ཀྱིས་གསུངས་ཀྱི་འདུག་དེ་ཡང་ཤེས་ཡོན་བསྟི་གནས་ཁང་དེ་ལ་དཔལ་འབྱོར་མཐུན་འགྱུར་གྱི་རྒྱབ་སྐྱོར་གནང་མཁན་གཙོ་གྲས་ཡིན་པ་ལྕམ Diane Brandenburg ལགས།

དེ་བཞིན་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དངོས་སུ་མཇལ་མྱོང་མེད་ན་ཡང། ཆོས་ལུགས་གཞན་གྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་དང་ནང་པའི་ཆོས་ལུགས་ནས་བསླབ་གཞི་ལེན་ཐུབ་ཡ་མང་པོ་ཡོད་པ་གསུངས་ཀྱི་འདུག་ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཤེས་ཡོན་བསྟི་གནས་ཁང་དང་དཔེ་མཛོད་དབུ་འབྱེད་མཛད་སྒོའི་ཐོག་བོད་མི་དང་ཕྱི་རྒྱལ་མི་སྣ་མང་དག་ཅིག་ཕེབས་འདུག་དེ་ཡི་ཁྲོད་བསྟན་འཛིན་ཚེ་དབྱངས་ལགས་ནི་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནས་ཆེད་མངགས་ད་རེས་ཀྱི་དབུ་འབྱེད་མཛད་སྒོའི་ཐོག་ཕེབས་ཡོད་པ་རེད་ཁོང་གིས་འདི་ག་རླུང་འཕྲིན་ཁང་ལ་གསུངས་ན།
ད་ལྟ་ས་གནས་འདི་གནད་འགག་ཆེན་པོ་ཞེ་པོ་ཆགས་བསྡད་ཤག་ད་ལྟ་དགོན་སྡེའི་ས་གནས་འདི་ང་ཚོ་ས་གནས་གཞུང་ད་གཞུང་ནས་ད་ལྟ་བོད་ཀྱི་ལམ་བྱས་ནས་མིང་ཞིག་བཏགས་པ་བྱས་ཨ་འདི་ནང་བཞིན་ང་ཚོ་ནིའུ་ཡོག་ནས་ཐག་རིང་པོ་ཡོད་ནའི་མོ་ཊ་བཏང་ནས་ཡོང་ན་ཡོང་མ་ཐུབ་པ་ཡོད་མ་རེད་ཨ་འདི་ག་ལ་ད་ལྟ་འདས་ལ་ང་ཚོ་གིས་ད་བགྲོ་གླེང་བྱས་ད་འདི་ནས་མང་པོ་ཅིག་གི་གོ་སྐབས་སྤྲོད་ཡས་རེད་ཤག་དེ་མ་ཟད་ང་ཚོ་གི་ཨ་རིའི་ནང་ལོགས་ལ་ད་ལྟ་ལམ་སྲོལ་ད་ལྟ་ཨ་རི་ཟེར་མཁན་ས་དེ་བྲེལ་བ་ཚ་པོ་ཞེ་དྲག་ཡོད་དུས་ང་ཚོ་ད Retreat དང Meditation དེ་ཚོ་ཅིག་ག་ད་སྐད་གྲགས་ཆེན་པོ་དང་དེ་གི་ལམ་སྲོལ་གོམས་གཤིས་དེ་ཞེ་དྲག་ཡོད་དུས་དུ་ཨ་ལ་མི་ཕེབས་མཁན་མང་འགྲོ་དང་ཨ་ནི་ཨ་རིའི་ནང་སྤྱི་བཏང་གི་ད་ཏོག་དབྱིབས་ནད་ཡམས་བྱུང་བའི་སྐབས་ལ་མི་མང་པོ་ཅིག་དེ་ལ་ཚུར་སྤོས་བྱས་ས་ཆ་ཉོས་ཡོད་ར་བ་དེ་བྱེད་དུས་ད་དེ་འདྲས་གི་ང་ཚོ་ད་ནང་པའི་ཆོས་དང་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་མཛད་འཕྲིན་དེ་ཨ་ནི་ད་འདོད་གི་སྔར་ལས་ཨ་ནི་ཤུགས་ཆེ་བ་དར་ཡས་དང་ཨ་ད་ད་ང་ཚོ་གི་སྦྱིན་བདག་མང་ཆེ་ལོ་རྒན་པ་རེད་དོ། ཨ་ནི་ཁོང་རྣམ་ཚོ་ཨ་ཝ་ཚོ་དེ་ཁྲིད་ནས་ཕེབས་ཤག་ར། ཨ་ནི་འདིའི་ས་གནས་ཀྱི་ཨ་ནི་ང་ཚོ་ད་ཨ་རི་ཡུལ་མི་དང་ཨ་ནི་གཞོན་པ་མང་པོ་ཅིག་ལ་ཨ་ནི་ང་ཚོ་ནང་པའི་ཆོས་ཀྱི་ད་ངོ་སྤྲོད་ཡག་པོ་བྱུང་གི་རེད་ཏུ་ཟེར་གི་འདུག་ལ་ཨ་ནི་ཆོས་དར་ཁྱབ་ཆེན་པོ་སྤྲོད་དང་ཨ་ནི་ང་ཚོ་ང་རང་ཚོ་བོད་མི་ལས་ཀྱི་ཨ་ནི་ཁེ་ཕན་བྱེད་ཨ་ནི་ཡུལ་མི་ལའི་ཐུགས་ཕན་མང་པོ་སོས་ཐུབ་ཀྱི་འདུག་ཟེར་ནས་ཞུ་ཡ་ཡིན། ད་རེས་ཨི་ཐ་ཀ་གྲོང་ཁྱེར་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དེ་ས་ཁུལ་དེ་ཡི་ནང་རྟེན་གཞི་བྱས་པའི་རྣམ་རྒྱལ་གྲྭ་ཚང་གི་འགན་འཁུར་འོག་ཆེད་འཛུགས་གནང་ཡོད་པ་དང། དཔེ་མཛོད་ཁང་དེ་ཡི་སྒྲོམ་གཞི་དང་ཁྱད་ཆོས་ནི་ཨ་མི་རི་ཀའི་སྲིད་འཛིན་གྱི་དཔེ་མཛོད་ཁང་ལྟར་དཔེ་མཛོད་ཁང་དེ་ཡི་ནང་ལ་གོང་ས་མཆོག་གིས་ད་བར་ལྗགས་རྩོམ་མཛད་པའི་ཕྱག་དེབ་དང་ཆོས་འབྲེལ་གྱི་ཕྱག་དེབ་དེ་བཞིན་བརྙན་མཛོད་དང་གསུང་མཛོད། གཞན་ཡང་སྐུ་ཆས་སོགས་ཡོད་པའི་བསྟི་གནས་ཁང་ཞིག་ཆགས་ཀྱི་འདུག། གནས་ཚུལ་འདི་ཨི་ཐ་ཀ་གྲོང་ཁྱེར་ནས་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ཀྱིས་སྙན་སྒྲོན་ཞུ་གི་ཡོད། དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར། མི་རབས་རྗེས་མའི་ན་གཞོན་ཚོར་དེང་དུས་ཀྱི་ཤེས་ཡོན་སློབ་གསོ་དང། ནང་སེམས་ཀྱི་ཞི་བདེ་བསྐྲུན་ཐབས་ཀྱི་སྐོར་ལ་སློབ་ཁྲིད་གནང་རྒྱུ་དེ་གལ་ཆེན་པོ་ཡིན་པ། སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་མཆོག་གིས་ཨི་ཐི་ཀའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་ནང། ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་གོང་འཕེལ་གཏོང་ཐབས་ཀྱི་སྐོར་ལ་ལྷན་ཚོགས་ཀྱི་ཐོག་བཀའ་བསྩལ་ཡོད་པའི་སྐོར་ལ། ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།

ལྷན་ཚོགས་ཐོག་ཆོས་ལུགས་མི་འདྲ་བ་བརྒྱད་ཙམ་གྱི་འགོ་ཁྲིད་ཉི་ཤུ་ཙམ་ནས་མཉམ་ཞུགས་གནང་སྟེ་རང་རང་སོ་སོའི་ཆོས་ལུགས་ནང་བྱམས་སྙིང་རྗེ་གྱི་རིན་ཐང་དང་ཉམས་ལེན་བྱེད་ཕྱོགས་ཐད་བཀའ་བསྡུར་གནང་སོང། དེ་ཡང་ལྷན་ཚོགས་ཀྱི་ཉིན་དང་པོའི་ཐོག་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་རིན་པོ་ཆེ་མཆོག་ནས ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་མཛད་པ་འཕྲིན་ལས་དང་ལྷག་པར་དུ་ཁོང་གིས་འཛམ་གླིང་སྟེང་འཚེ་མེད་ཞི་བའི་ལམ་གྱི་ཐོག་ནས་ཆོས་ལུགས་རིས་མེད་ཀྱི་ཐོག་ནས་ཆོས་དང་མ་འབྲེལ་བའི་བཟང་སྤྱོད་གོང་འཕེལ་གཏོང་གནང་མཛད་པའི

ལྷག་པར་དུ་བསྟི་གནས་ཁང་དེ་ཡི་བརྒྱུད་ནས་ནང་པ་སངས་རྒྱས་པའི་ཆོས་དང་ལྟ་གྲུབ་སོགས་ཀྱི་དོ་དབྱིངས་ཡོད་མཁན་མ་འོངས་པར་གཞོན་སྐྱེས་སློབ་གཉེར་བ་དང་ཞིབ་འཇུག་པ་རྩོམ་པ་པོ་བཅས་ལ་ཕན་ཐོགས་ཡོང་སླད་ཆེད་འཛུགས་གནང་བ་ཞིག་རེད་འདུག་གནས་ཚུལ་དེ་ཨི་ཐ་ཀ་གྲོང་ཁྱེར་ནས་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ཀྱིས་སྙན་སྒྲོན་ཞུ་གི་ཡོད།

དེ་རིང་གི་གླེང་མོལ་གྱི་ལེ་ཚན་ནང། ཚོགས་ཆེན་ཐེངས་ཉི་ཤུ་རྩ་གཅིག་པ་དེའི་མགྲོན་བདག་དང། གོ་སྒྲིག་གནང་མཁན་ཁེ་ན་ཌ་ཨོན་ཊ་རི་ཡོའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ། གླང་དཀར་བསོད་ནམས་ལགས་དང། བྱང་ཨ་མེ་རི་ཁའི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ། དྲུང་ཟུར་ཀུན་དགའ་བཀྲ་ཤིས་ལགས་དང་ལྷན་དུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན་བྱང་ཨ་མི་རི་ཀའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཆེན་ཐེངས་ཉི་ཤུ་རྩ་གཅིག་པ་དེ་ཁེ་ན་ཌ་གི་ཊོ་རོན་ཊོ་གྲོང་ཁྱེར་ནང་ཕྱི་ཟླ་དགུ་པའི་ཚེས་གཉིས་ནས་ཚེས་བཞི་ཉིན་གསུམ་གྱི་བར་འཚོགས་ཡོད་པ་རེད།

ཨོ་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་ད་ལྟ་ངས་ངོ་སྤྲོད་ཞུས་པ་ནང་བཞིན་གྱི་ད་ཉེ་ཆར་བྱང་ཨ་རི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཆེན་ཐེངས་ཉི་ཤུ་རྩ་གཅིག་པ་དེ་ཁེ་ན་ཌར་ཚོགས་ཡོད་པ་རེད་ཨ་ནི་ཀུན་དགའ་ལགས་ཐོག་མར་བྱང་ཨ་རི་ནང་ལ་ད་ཅིག་བོད་པ་ག་ཚོད་ཡོད་པ་རེད་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་ག་ཚོད་ཡོད་པ་རེད་ད་ཐེངས་ཀྱི་ཚོགས་ཆེན་དེ་ལ་ག་ཚོད་ཅིག་ཞུགས་འདུག་ངོ་སྤྲོད་མདོར་བསྡུས་ཅིག་གནང་ར། ལགས་སོ། ད་དེ་མདོར་བསྡུས་ཞུས་པ་ཡིན་ན་སྤྱིར་བཏང་ད་བྱང་ཨ་རི་ཟེར་དུས་ཁེ་ན་ཌ་དང་ཨ་མི་རི་ཀ་ནང་ལོགས་ལ་བོད་རིགས་སྤྱི་མཐུན་ཚོགས་པ་ད་ཉི་ཤུ་རྩ་བརྒྱད་རྩ་བདུན་རྩ་བརྒྱད་ཅིག་ཡོད་རེད་ད་ཆེ་ཆུང་བསྡོམས་པ་རབ་ཅིག་ནི་ཆེ་འབྲིང་ཆུང་གསུམ་རེད། ད་ད་རེས་ཀྱི་ཚོགས་ཆེན་ཐེངས་ཉི་ཤུ་རྩ་གཅིག་དེ་ཁེ་ན་ཌ་གི་གྲོང་ཁྱེར་ཐོ་རོན་ཏོ་ལ་ཡ་དགུ་པའི་གཉིས་ནས་བཞི་བར་དུ་ཚོགས་པ་དེའི་ནང་ལོགས་ལ་ཡ་ཨ་ནི་ས་གནས་ཁ་བཅུ་དགུ་ནས

ཁེ་ན་ཌ་ནས་ཚོགས་དགོས་ཡག་གི་ཅིག་དགོས་པ་རྒྱུ་མཚན་དང་ཡང་དམིགས་བསལ་གྱི་ཁྱད་ཆོས་ག་རེ་ཅིག་མཐོང་སོང་ཙང། ལགས་རེད། རྩ་བའི་ཆ་ནས་བྱང་ཨ་རིའི་གི་ཚོགས་འདུ་འདི་ལོ་རྗེས་མ་ག་པ་ལ་འཚོགས་གི་ཡིན་པའི་ས་གནས་དེ་ཨ་ནི་ད་ལོའི་ལོ་དེ་ལ་གཏན་འབེབས་གནང་གི་ཡོད་རེད་དེ་སོང་ཙང་ཨ་ནི་ཟླ་ཉིན་ལོ་ལ་ཨ་ནི་བྱང་ཨ་རིའི་ཚོགས་འདུ་ཐེངས་ཉི་ཤུ་ཐམ་པའི་ལོགས་ཀྱི་སྐབས་ལ་ཨ་ནི་ཐག་གཅོད་གནང་བ་དེ་ལ་ཚོགས་ཡུལ་དང་དུས་ཚོད་དེ་གཏན་འབེབས་གནང་བ་དེའི་ནང་ལོགས་ལ་ཨ་ནི་ཀྲོ་རོན་ཀྲོ་ལ་འཁོད་ཡོད་རེད་དེ་སོང་ཙང་ཨ་དེ་རིང་ཨ་ནི་ད་ལོའི་ལོགས་ཀྱི་ཐེངས་ཉི་ཤུ་རྩ་གཅིག་པ་དེ་ཨ་ནི་ཀྲོ་རོན་ཀྲོ་ལ་ཡག་ཨ་ནི་གོ་སྒྲིག་ཞུས་པ་རེད་དེ་ཞུ་ཡ་ཡིན། ལགས་རེད་ད་ད་གིན་ཀུན་དགའ་ལགས་ཤོང་ལོ་ཡིན་བྱང་ཨ་རི་ལབ་དུས་སྒང་ལ་ཨ་མི་རི་ཀ་ར་ཁེ་ན་ཌ་གཉིས་ཆ་གོ་གི་ཡོད་རེད་པ་ད་རྒྱལ་ཁབ་གཉིས་རེད་པ་ཨ་ནི་ཁེ་ན་ཌ་གི་ནང་ད་སྤྱིར་བཏང་གི་བོད་པ་ག་ཚོད་ཅིག་ཡོད་རེད། ལ་རེད། ཁོ་ནམ་ལ་སོང་ན་ལགས། ལགས་རེད་ད་ང་ཚོ་རྩ་བའི་ཆ་ནས་བོད་མི་སྒྲིག་འཛུགས་ངོས་ནས་ང་ཚོ་འདི་བོད་མི་གྲངས་བཤེར་ཅིག་བསྡུ་གནང་བ་ཡོད་རེད་དེ་ཡིན་པ་ཡིན་ནའི་ང་ཚོ་དེ་ལ་ཡང་འཛུལ་ཞུགས་དང་མཉམ་ཞུགས་མང་པོ་ཅིག་གནང་ཏག་ཏག་གནང་ཐུབ་ཡོད་མ་རེད་ད་རྒྱུ་མཚན་ག་རེ་ཡིན་མེད་ད་ཤེས་ཀྱི་མེད་དེ་ཡིན་ནའི་ད་འདི་སོང་ཙང་ང་ཚོ་ད་དཀའ་ངལ་ཆེ་ཤོས་གཅིག་ད་ལྟ་ང་ཚོ་མི་འབོར་བཀའ་མོལ་གནང་བའི་སྐབས་སུ་གསལ་པོ་གཅིག་སུ་ཡིན་ནའི་གསུང་ཐུབ་ཀྱི་ཡོད་མ་རེད་ཡིན་ནའི་ཁྱོན་ཡོངས་ཀྱི་ཆ་ནས་ད་ང་ཚོ་ད་ཁེ་ན་ཌ་ནང་ལོགས་ལ་ཡ་ད་ལྟའི་ཆ་ལ་ཁྱོན་ཡོངས་ཀྱི་མི་སྟོང་ཕྲག་བཅུ་གཉིས་ཤིག་ཡོད་རེད་ཟེར་ལ་ཤེས་ཚོད་འདི་ག་ལ་འགྲོ་བསྡད་ཡོད་རེད་ཞུ་ཡ་ཡིན། ཨ་ལེ་ལགས་སོ། ཨ་ཀུན་དགའ་ལགས་ད་ད་ཐེངས་ཀྱི་ཚོགས་ཆེན་དེ་ལོ་གཅིག་གི་ནང་ཨ་ཐེངས་གཅིག་འཚོགས་པ་རེད་རྩ་བའི་ནག་གི་ཟིབ་དོན་གཅིག་གི་དེ་ལ་གཅིག་འབྲེལ་ཐད་གཅིག་ཡོད་པ་རེད་ཨ་ནས་ད་ཐེངས་ཀྱི་ཚོགས་འདུ་འདི་གི་ང་གཙོ་བོ་དེ་བཀའ་བསྡུར་ག་རེ་གནང་ཡོད་པ་ཡིན་ན། ད་ད་རེས་གཙོ་བོ་འདི་ལྟ་ཚོགས་ཆེན་ག་དུས་འཚོགས་པ་ཡིན་ནའི་འདི་ལ་ཡང་གྲོས་གཞི་ཞིག་དགོས་རེད་གྲོས་གཞི་འདི་ལ་བལྟས་བྱས་བྱས་གོ་བསྡུར་གནང་དགོས་རེད་ད་རེས་འདིའི་ནང་ལ་ཡང་གྲོས་གཞི་འདི་ཆེ་ཆུང་བསྡོམས་པས་བཅུ་ཙམ་ཞིག་ཡོད་རེད་ད་འདི་གྲས་འདི་རྡོག་རྡོག་ཙམ་ཞུས་པ་ཡིན་ན་ང་ཚོ་བོད་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་ག་འདྲས་བྱས་བྱས་སྲུང་སྐྱོབ་བྱེད་དགོས་རེད་ད་བྱང་ཨ་རིའི་ས་ཁུལ་གྱི་ནང་ལོགས་ལ་ཡང། ད་བོད་དོན་ཞུ་གཏུག་ལས་འགུལ་གྱིས་མཚོན་པའི་བོད་ཀྱི་རྩ་དོན་དང་འབྲེལ་བའི་ལས་འགུལ་དེ་ག་འདྲས་ཤུགས་ཆེ་རུ་གཏོང་དགོས་ཀྱི་རེད། འདི་ལྷག་པར་དུ་ད་ལྟའི་དུས་ཚོད་འདི་ང་རང་ཚོའི་བཙན་བྱོལ་ནང་ལ་བལྟས་པ་ཡིན་ནའི་རེད་བོད་ནང་ལོགས་ལ་བལྟས་པ་ཡིན་ནའི་རེད་མི་རབས་འཁོར་བརྗེ་པོ་ཐེབས་འགྲོ་གི་ཡོད་པའི་གནས་སྟངས་འདི་འདྲས་ཅིག་གི་འོག་ལ་གཞོན་སྐྱེས་རྣམས་ཀྱི་རྒྱུད་ལ་ཡང་བོད་མི་རིགས་ཀྱི་ཤ་ཚ་དེ་ག་འདྲས་སེ་སླེབས་ཆོག་གི་རེད་བོད་དོན་འཐབ་རྩོད་ཀྱི་སྐོར་སོགས་རེད་དེའི་སེམས་ཤུགས་དེ་གཞོན་སྐྱེས་ལ་ཡང་སྐུལ་འདེད་བྱེད་ཅེས་མ་གུས་བཀུར་བྱེད་དགོས་པ་རེད། ད་ག་ནང་ལྟར་གི་སྐྱབས་མགོན་རིན་པོ་ཆེ་འདི་སྐུ། གལ་ཆེ་ཤོས་གཅིག་སྟེ་སྐྱབས་མགོན་རིན་པོ་ཆེ་འདིས་ད་ལྟ་ཐུགས་བསྐྱེད་དམ་བཅའ་བཞི་དེའི་ཐོག་ལ་ཡང་བོད་པའི་སྤྱི་ཚོགས་སྤྱི་དང། ལྷག་པར་དུ་གཞོན་སྐྱེས་རྒྱུད་ལ་སྐུལ་འདེད་བྱེད་དགོས་པ་རེད་ཅེས་ད་དེ་འདྲས་ཅིག་གི་གནས་ཚུལ་མང་པོ་ཅིག་ལ་ཡང་གོ་བསྡུར་གནང་ཡོད་རེད། དེའི་ནང་ལོགས་ལ་ཡང་ག་རེ་སོང་ན་ད་ལྟ་འདི་ང་ཚོའི་དྭང་བླངས་དཔྱ་དངུལ་བསྡུ་ཡག་སྐོར་རེད། ད་ག་ནང་ལྟར་གི་དཔལ་འབྱོར་ལས་ཁུངས་བཀའ་ཕེབས་ཞེས་གསུངས་ཏེ་ད་བོད་པ་མིན་པའི་ཕྱི་རྒྱལ་གྱི་མིས་ང་ཚོ་དེ་ཚོར་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་ཞིག་ད་དེ་ཟེར་དུས་ང་ཚོ་ནམ་རྒྱུན་དེབ་སྔོན་པོ་ཟེར་དེ་རེད་ཨོ་ད་དེ་གའི་ཐོག་ནས་ཨ་ནི་གང་ཟེར་བྱས་བྱས་སྔར་ལས་ཡར་བཏང་དགོས་རེད་ཟེར་དེ་འདྲའི་ཐོག་ལ་ཡང་བཀའ་བསྡུར་གནང་ཡོད་རེད། རེད་ད་བཀའ་བསྡུར་མང་པོ་ཅིག་གནང་ཤག་བསོད་ནམས་ལན་དཀར་ལགས་ད་རྩ་བའི་ཆ་ནས་ང་ཚོ་བོད་པ་དེ་ཆབ་སྲིད་ཀྱི་སྐྱབས་བཅོལ་གྱི་གནས་བབ་ཅིག་སྟེང་ལ་བསྡད་ཡོད་རེད་དེ་དེ་གའི་ལ་ང་ཚོ་ཅིག་ཐོབ་ཐང་ཅིག་དང་ཆབ་སྲིད་ཀྱི་གནས་བབ་ཅིག་རྩོད་ཀྱི་ཡོད་རེད་དེ་ཅིག་དེ་གའི་ལ་ད་ང་ཚོ་བྱང་ཨ་རི་ན་ཡོད་མཁན་བོད་རིགས་སྤྱི་མཐུན་ཚོགས་པ་ཁག་ཅིག་བོད་ཀྱི་ཆབ་སྲིད་ཀྱི་སྐོར་ལ་ཨ་ནེ་ལེན་གེ་པེ་ཨ་ར་དེ་འདྲའི་སྐོར་ལ་ད་ད་ནས་གོ་བསྡུར་བྱུང་བ་གྲོས་ཆོད་འདྲ་བོ་ག་རེ་བཞག་ཡོད་རེད་ད་ང་ཚོ་ག་རེ་བྱེད་ཐུབ་ཀི་རེད། ལགས་རེད་ད་ང་ཚོ་ད་ལྟའི་སྐབས་ལ་ང་ཚོ་བྱང་ཨ་རིའི་སི་ཐུགས་ཞུ་དུས་དམིགས་བསལ་གི་ཚོགས་འདུ་ནང་ལ་ཡང་མཉམ་ཞུགས་གནང་མཁན་ཨ་མི་རི་ཀ་དང་ཨ་ནེ་ཀེ་ན་ཌ་འདུག་ཆགས་ཏེ་ཡོད་རེད་ད་ང་ཚོ་འདི་ཆགས་པའི་སྐབས་སུ་ང་ཚོ་རྒྱལ་ཁབ་གཉིས་དང་ལམ་ལུགས་མ་འདྲ་གཉིས་ཆགས་ཏེ་ཡོད་རེད་དེ་སོང་ཙང་ད་ཨ་རི་ནང་ལ་ཡིན་པ་ཡིན་ནའི་རེད་ཀེ་ན་ཌ་ནང་ཡིན་པ་ཡིན་ནའི་ང་ཚོ་ཆབ་སྲིད་དང་འབྲེལ་བའི་ཐོག་ནས་དམིགས་བསལ་གྱི་ད་ཆབ་སྲིད་མི་སྣ་གྲོས་ཚོགས་འཐུས་མི། ཨཱ་ནི་ཁོང་རྣམ་པ་ཚོ་མཉམ་དུ་འབྲེལ་བ་བྱེད་ཡ། ཨཱ་ནི་བོད་དོན་གྱི་དོན་དག་ལ་ཨཱ་ནི་འདི་ཚོ་གསལ་བཤད་གནང་ཡ། ཨཱ་ནི་ཨཱ་ནི་ཁོ་རང་ཚོ་རྩ་ནས་ཨཱ་ནི་གཞུང་གི་རྩ་ནས་ཨཱ་ནི་རྒྱབ་སྐྱོར་ལེན་ཡ་དང་འདི་འདྲའི་ཐོག་ལ་ད་ལས་འགུལ་ང་ཚོ་མང་པོ་ཅིག་གི་སྤེལ་ཡག་གི་ཨཱ་ནི་རྩ་དོན་གྱི་རང་དོན་དག་ལ་འདུག་སེ་བྱས་ནས་ཨཱ་ནི་ང་ཚོ་གྲོས་ཆོད་མང་པོ་ཅིག་ཞུས་སོང་བྱུང་སོང་ཟེར་ཞུ་ཡ་ཡིན་ལགས། ལགས་སོ་ཀུན་དགའ་ལགས་ད་ད་ལྟ་ཟེར་ཡ་ནང་ལ་ཅིག་ང་ཚོ་གི་རྩ་བའི་ཆ་ནས་བོད་རིགས་ཚོགས་པ་ཟེར་ན་རེད་ཚང་མ་གི་སོ་སོའི་གི་ས་གནས་གི་གྲོས་ཚོགས་འཐུས་མི་དང། འབྲེལ་ཡོད་མི་སྣ་ལ་བོད་དོན་ཞུ་གཏུག་གི་ལས་འགུལ་ཅིག་སྤེལ་དང་སྤེལ་བཞིན་པ་རེད། ཨ་ནི་ལས་འགུལ་དེ་ཅིག་ཤུགས་ཆེ་རུ་བཏང་ཡག་ལ། ཨ་ནི་ད་ཐེངས་གི་ཅིག་ཚོགས་འདུ་དེ་གི་ནང་བགྲོ་གླེང་ག་རེ་བྱུང་སོང་གྲོས་ཆོད་ནང་ན་ག་རེ་བཀོད་ཡོད་རེད། རྩ་བའི་ད་རེས་གྲོས་གཞི་དེ་དག་ཚང་མའི་ཐོག་ལ་ཡང་གྲོས་བསྡུར་གནང་པའི་སྐབས་ལ་ཡང་ཚོགས་བཅར་བ་ཚང་མས་བསམ་ཚུལ་དེ་ཚོ་ཞེ་པོ་ཅིག་གི་ལྷུག་པོ་གསུངས་སོང། ཨ་ད་ནང་ལྟར་ཉིན་མོ་གཉིས་དང་ཉིན་ཕྱེད་ཀྱི་ནང་ལོག་ལ་ཡ་རྩ་བའི་དུས་ཚོད་དཀོན་པོ་ཅིག་རེད་དེ་གྲོས་བསྡུར་བྱེད་ཡ་ད་བསམ་ཚུལ་སྤུངས་ཡ་ད་དེ་གས་དེ་ང་ཚོ་ད་གོ་སྒྲིག་བྱེད་མཁན་གྱི་ངོས་ནས་བལྟས་ཡོད་ན་ནི་ཞེ་པོ་ཅིག་གི་ཡག་པོ་བྱུང་བསམ་ས་རེད་པ་གཅིག་དེའི་ནང་ནས་མངོན་གསལ་དོད་པོའི་འགྱུར་བ་གཅིག་ག་རེ་འདུག་ཟེར་ན། བོད་རིགས་མཉམ་ཞུགས་གནང་མཁན་ས་གནས་ཁག་ཅིག་ནས་མི་གཅིག་ཡོད་རེད་ཁག་ཅིག་ནས་གཉིས་ཡོད་རེད་ཁ་ཤས་ནས་གསུམ་ཡོད་རེད། འདི་གའི་མཚམས་ལོག་ཏུ་འགན་བཞེས་མཁན་ཡིན་དུས་ཚོགས་ཞུགས་གནང་མཁན་ནང་ལོག་ལ་ཡང་ང་སྔོན་མ་ཡང་བྱང་ཨ་རི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཆེན་གོ་སྒྲིག་འདི་ནང་ཕྱིན་ཡོད་རེད་འགན་ཆ་ནས་ད་རེས་འདི་ནང་ལ་ཡང་རྒྱུན་ལས་ནང་ལོག་ལ་ཡང་གཞོན་སྐྱེས་ཞེ་པོ་ཅིག་མང་ཕྱིན་ཤག་དེ་འདྲ་ཡིན་དུས་ད་ཚང་མས་ཤུགས་ཆེན་པོས་བསམ་ཚུལ་ཡོང་ཡ་གཅིག་ད་ག་རེ་ཡོད་རེད་ཟེར་ན་ད་མ་འོངས་པ་ལ་ཡང་གང་ལྟར་ཝ་ཤིང་ཏོན་ཌི་སི་ལ་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཡིན་ནའི་རེད་ས་གནས་སོ་སོའི་ནང་བོད་དོན་ཞུ་གཏུག་ལས་འགུལ་སྤེལ་བའི་སྐབས་ལ། ད་ལྟ་ས་གནས་ཁག་གཅིག་གིས་འདིའི་ནང་ལ་འགན་འཁུར་བྱེད་མཁན་དང་འབྲེལ་མཐུད་བྱེད་ཡག་དེ་གཞོན་སྐྱེས་འདུག་འོ་འདི་ཡག་པོ་ཞུ་གི་འདུག་ད་ཡོད་པ་འདི་གས་ཀྱིས་མུ་མཐུད་རེ་ཤུགས་ཆེ་རུ་བཏང་ཡག་དང་ཨ་ནི་མེད་པ་འདི་གས་ཀྱིས་ཨ་ནི་མ་འོངས་པ་ལ་ཡང་ག་རེ་ཟེར་ན། སོ་སོའི་རྒྱུན་ལས་ཀྱི་ནང་ལོགས་ལ་ཡང་ཡིན་ནའི་རེད་གང་ལྟར་རྒྱུན་ལས་མིན་པ་ཡིན་ནའི་རེད་བོད་དོན་ཞུ་གཏུག་ལས་འགུལ་འདིའི་ཐོག་ལ་འགན་འཁུར་བྱེད་མཁན་གཏན་འཇགས་ཅིག་བཙུགས་དགོས་ཀྱི་འདུག་ཡག་འདི་འདྲས་ཀྱི་བསམ་ཚུལ་ཞུ་རྒྱུ་ཡོང་པ་རེད། ཨ་ད་རེས་ཚོགས་འདུ་འདིའི་ནང་ལ་ཡ། དང་པོ། ཀྲོ་རོན་ཀྲོ་དང་ང་ཚོ་ཚང་མ་གོ་བསྡུར་ཞུས་རྗེས་ད་ལྟ་བོད་དོན་ཞུ་གཏུག་ལས་འགུལ་ཞུ་དུས་ང་ཚོ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་ཤོས་གཉིས་དང་འབྲེལ་བ་ཆགས་ཀྱི་ཡོད་རེད། གཅིག་དེ། Washington DC གྱི། ད་ལྟ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ད་བོད་དོན་ཞུ་གཏུག་འགན་ཁུར་གནང་མཁན་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ཚོགས་འདུ་འདིའི་ནང་ལ་གདན་འདྲེན་ཞུས་ཡོད་རེད། གཉིས་ནས་ད་ལྟ Canada གྱི་བོད་དོན་རྒྱབ་སྐྱོར་ལྷན་ཚོགས CTC གི་ཨ་ནི་ཚོགས་གཙོ་དང་རྒྱུན་ལས་ཚོགས་གཙོ་གཉིས་དེ་ནང་ལ་ཡ་གདན་འདྲེན་ཞུས་འགན་འཛིན་རྣམ་པ་གཉིས་འོ་འདི་ཞུས་བྱས་ད་བོད་དོན་ཞུ་གཏུག་ལས་འགུལ་གནང་དུས་ཁེ་ན་ཌ་གི་གནས་སྟངས་དང་ག་འདྲེ་རེད་ཝ་ཤིང་ཏོན་ཌི་སིའི་གནས་སྟངས་དང་ག་འདྲེ་རེད་འོ་ད་དེ་འདྲེ་བྱས་ཡོང་དུས་ད་རེས་འདི་ནང་ལ་ཡ་ཚོགས་འདུ་གནང་མཁན་ཚོ་གི་ཕན་ཐོགས་ཆེན་པོ་བྱུང་ཟེར་གྱི་ལ་གྲོས་ཆོད་བཞག་པའི་སྐབས་ལ་གཞོན་སྐྱེས་ལ་ཡ་ཤུགས་རྒྱབ་དགོས་ཡ་དང་ཨ་ནི་ས་གནས་སོ་སོའི་གནས་སྟངས་མ་འདྲ་བ་སོང་ཙང་གནས་སྟངས་ལ་གཞིགས་པའི་ལས་འགུལ་དེ་ཚོ་རྒྱུན་སྐྱོང་དགོས་ཡ་དེ་ཚོ་གྲོས་ཆོད་དེ་ཚོ་ལ་བལྟས་ཡོང་དུས་མ་འོངས་པའི་ལོ་གཅིག་ནང་ལ་སྤྱི་མཐུན།

ཨ་ནི་གེ་དག་རྒྱལ་སའི་ཁུལ་ང་ཚོའི་ཁེ་ན་ཌ་གི་རྒྱལ་སའི་ཁུལ་ཨོ་ཊ་ཝ་ལ་བཞུགས་བྱས་ཨ་བསྡད་བྱས་ནས་ཕྱག་ལས་གནང་གི་ཡོད་རེད། དེ་སོང་ཙང་ད་དེ་རིང་ང་ཚོ་ཨ་ནི་ཁེ་ན་ཌ་ནང་ལ་ཡོད་པའི་གི་སྤྱི་མཐུན་ཚོགས་པ་ཚང་མ་གཅིག་འཛོམས་ཡོང་དུས་ང་ཚོའི་ནང་ལོགས་ལ་ཕར་ཚུར་བཀའ་མོལ་བྱུང། སོང་ཙང་ད་དེ་རིང་ཨ་ནི་འདི་ལ་ང་ཚོ་གི་ད་ང་ཚོ་བོད་རིགས་སྤྱི་མཐུན་ཚོགས་པ་ཚང་མས་གི་ཤུགས་རྒྱབ་དཔལ་འབྱོར་གི་ཐོག་ནས་ནུས་པ་བཏོན་ཡོད་ན་རེད་དེ་ནང་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་གི་ཨ་ནི་ཁོ་རང་ཚོ་གི་ད་ལྟ་དེ་ཁེ་ན་ཌ་གི་ད་འདི་ལ་ཡ་ཨ་ནི། ཕྱག་ལས་ག་འདྲས་ཅིག་གནང་གི་ཡོད་ན་འདི་ང་ཚོའི་མི་མང་ལ་གསལ་བསྒྲགས་བྱེད་ཡག་མི་མང་ལ་གོ་རྟོགས་སྤེལ་ཡག་ཨ་མི་མང་རྩ་ནས་རྒྱབ་སྐྱོར་ལེན་ཡག་ཨ་འདི་འདྲས་ཀྱི་གནས་ཚུལ་བཟང་པོ་ཅིག་ང་ཚོ་བྱུང་སོང་དེ་སོང་ཙང་ད་མ་འོངས་པ་ལ་ཡིན་ནའི་ང་ཚོ Canada ལ་ཡོད་པའི་ད་བོད་རིགས་སྤྱི་མཐུན་ཚོགས་པ་ཁག་དྲུག་ཙམ་ཡོད་རེད་ཆེ་ཆུང་བསྡོམས་པའི་ཁག་དྲུག་ཙམ་ཡོད་རེད་ཨ་འདི་གས་ཚང་མས་ང་ཚོའི་ཐུན་མོང་ནས་ཨ་ནི་ཤུགས་རྒྱབ་བྱས་ཨ་ནི་ང་ཚོ་འདི་ལ་ཡ་ཨ་ནི Canada ནང་ལ་ད་ད་ལྟ

བོད་ཀྱི་ཆོས་དང་རིག་གཞུང་དེ་དག་ཁེ་ན་ཌ་དང་ཨ་རིའི་དེ་འདྲའི་སྤྱི་ཚོགས་ཆེན་པོ་ཞིག་གི་ནང་ནས་ཅིག་རྒྱུན་འཛིན་བྱེད་ཡག་གི། དེ་ལ་ནུས་པ་འདྲ་པོ་ག་རེ་ག་རེ་ཐོན་དགོས་ཐབས་ཇུས་ག་རེ་ཡོད་རེད་ཀུན་དགའ་ལགས་ད་ལྟ་གི་དྲིན་ད་ལྟ་གི་གྲོས་གཞི་ནང་ན་གྲོས་གཞི་གི་དྲིན་ཆུང་ནང་ན་གཙོ་བོ་དེའི་སྐོར་ལ་ལས་དོན་སྤེལ་ཡག་གི་འཆར་གཞི་ག་འདྲ་ཡོད་རེད། ལར་ད་འདི་ལོ་རྟག་པར་བཀའ་མོལ་ཡོང་གི་ཡོད་རེད་ལ་ད་རེས་ཚོགས་འདུའི་ནང་ནས་བཀའ་མོལ་ཡོང་ཡག་དོན་དག་གཙོ་བོ་གཅིག་འདི་རེད། བྱས་ཙང་དེ་ཡིན་དུས་ད་ལྟ་བྱང་ཨ་རིའི་ནང་ལ་ངས་ད་གིན་ཞུ་ཞུས་རེད་བོད་རིགས་སྤྱི་མཐུན་ཚོགས་པ་ཆེ་འབྲིང་ཆུང་གསུམ་བསྡོམས་པས་ཉི་ཤུ་རྩ་བརྒྱད་ཙམ་ཞིག་ཡོད་པའི་ནང་ནས་ཨ་ནི་གཟའ་མཇུག་སློབ་གྲྭ་ཡོད་པ་དེ་སྤྱི་མཐུན་ཚོགས་པ་ཉི་ཤུ་ཙམ་ཞིག་ཡོད་རེད་དེ་གའི་ནང་ལ་སློབ་ཕྲུག་དེ་ཚོ་ཁྱོན་བསྡོམས་པ་ཡིན་ན་ཕལ་ཆེར་ཉིས་སྟོང་ཡས་མས་ཅིག་བྱེད་ཀྱི་འདུག་རོབ་རྩིས་བརྒྱབ་པ་ཡིན་ན། ད་དེ་གའི་དེའི་ནང་ལ་ཡང་ཞུགས་མཁན་ཡོངས་རྫོགས་ལོག་དེ

གྲོས་ཆོད་ནང་ལ་བཀའ་བསྡུར་བྱུང་སོང་གཅིག། གཉིས་ནས་ག་རེ་ཟེར་ན་ཆུང་དུས་ནས་བྱས་བྱས་དེ་གས་ཀྱི་བསམ་བློའི་ནང་ལོགས་ལི་ཡ་ཨན་གང་ལྟར་བོད་པའི་སྐོར་ཡིན་ནའི་རེད་ཆོས་སྐོར་ཡིན་ནའི་རེད་གཞུང་སྐོར་ཡིན་ནའི་བྱས་པ་བྱས། མ་འོངས་པ་ལི་ཡ་མི་རབས་རྒན་པ་དེ་མ་བསྡད་པའི་སྐབས་ལ་ཁོ་རང་བསམ་བློའི་ནང་ལ་ང་བོད་པ་ཡིན་བསམ་ས་ཅིག་གི་ཆགས་ཡག་གི་དོན་དག་ལ་ཨ་ནི་དུས་རྒྱུན་དུ་ཨ་ནི་འཛིན་གྲྭའི་ནང་ལ་ཡང་ག་རེ་ཟེར་ན། རྒན་འཁོགས་ཀྱི་ད་ཕ་རྒྱུད་བུ་རྒྱུད་ཀྱི་མི་ཚོ་ལ་ཡང་སྔོན་མའི་སྒྲུང་དེ་ཚོ་བཤད་དགོས་ཡ། ཨ་ནི་ད་ག་ནང་ད་བོད་ཀྱི་ལོ་རྒྱུས་བོད་ཀྱི་ཆོས་འདི་འདྲས་འདི་ཡང་སེ་ཡང་སེ་གཞོན་སྐྱེས་ཀྱི་ནང་ལོགས་ལ་ཡང་ཟབ་སྦྱོང་སྤྲད་ཡིན་ནའི་རེད། ཡང་སེ་འདི་འདྲས་བཟང་སྤྱོད་བསླབ་སྤྲད་ན་ལས་བྱེད་དགོས་ཀྱི་འདུག་ཟེར་ཡ་འདི་གས་འདི་ད་ཐབས་ལམ་སྟོན་པ་བཟོ་ནས་གསར་པ་ཟེར་འདྲས་མི་འདུག་ག་ད་ཚང་མས་ཤུགས་རྒྱག་དགོས་ཡ་དེ་གནད་འགག་རེད་ཤག་བྱས་རྗེས་དེ་འདྲ་གི་དེ་ནང་ལ་ཡ་བཀའ་བསྡུར་བྱུང་ཡ་རེད། རེད་བསོད་ནམས་ལགས་ད་ལྟ་ཀུན་དགའ་ལགས་གསུངས་པ་ནང་བཞིན་གི་ད་ག་དུས་ཚོགས་ཆེན་འཚོགས་པ་ཡིན་ན་ང་ཚོ་དཀའ་ངལ་དེའི་སྐོར་ལ་གོ་བསྡུར་ཅིག་བྱེད་གི་ཡོད་བ་རེད་ང་ཚོ་མི་གཞན་པ་མཉམ་དུ་འཛོམས་པ་ཡིན་ན་རང་སོ་སོ་གི་སྤུ་གུ་དང་དེ་ཚོ་ལ་ད་བོད་གི་ཆོས་དང་རིག་གཞུང་སྐད་ཡིག་དེ་མ་རེད་རྒྱུན་འཛིན་བྱེད་ཡ་དང་དེ་ག་འདྲས་བྱེད་དགོས་གི་རེད་ཟེར་ད་ག་དུས་ཡིན་ན་ང་ཚོ་ཅིག་གསུང་བསྡད་གི་ཡོད་བ་རེད་ཨ་ནི་ཁྱེད་རང་ད་ཁེ་ན་ཌ་ནས་རྒྱུན་རིང་པོ་རེད་ཨ་ནི་ལས་ཀ་རང་མང་པོ་བྱས་པ་རེད་ད་ང་ཚོ་གི་ཅིག་བོད་གི་གཞོན་སྐྱེས་དེ་ཚོ་བོད་གི་ཆོས་དང་རིག་གཞུང་སྐད་ཡིག་དེ་རྒྱུན་འཛིན་བྱེད་ཐུབ་ཡ་ལ་ད་ད་ལྟ་བར་དུ་ལས་ཀ་ག་རེ་བྱེད་དགོས་རེད་དེ་གང་ཐེ་བ་ག་རེ་བྱེད་འདུག། ལགས་རེད་ད། ད་ད་ལྟ་བར་དུ་ལ་ང་ཚོ་མུ་མཐུད་ནས་འདུག་སེ་བྱས་ནས་ལས་ཀ་བྱས་ཡོད་རེད། ད་ཡིན་ནའི་ང་ཚོའི་གི་དགོངས་པ་ག་རེ་བཞེས་ཡོད་ཟེར་ན། སྔོན་མ་ང་ཚོ་དང་པོ་སླེབས་པའི་སྐབས་སུ་ང་ཚོའི་གནས་སྟངས་ཞིག་ག་འདྲ་ཡོད་རེད། ད་ད་ལྟའི་གི་འདིའི་གི་ལོ་བཅུ་གྲངས་ཀྱི་བར་དུ་ལ་ཡང་ང་ཚོའི་གནས་སྟངས་འགྱུར་བ་ག་འདྲ་ཞིག་ཕྱིན་ཡོད་རེད། ང་ཚོ་ཐོག་མར་སླེབས་པའི་སྐབས་སུ་ང་ཚོའི་གི་གཞོན་སྐྱེས་ཚོ་ལ་ཡང་ཨ་ནི་ཨ་ལས་སྐད་ཡིག་བསླབ་ཡས་ལ་ཆ་རྐྱེན་ག་འདྲ་ཅིག་ཡོད་རེད། ད་ད་ལྟའི་སྐབས་ལ་ག་འདྲ་ཆགས་ཟེར་ན་ང་ཚོ་དཔེར་དུ་དུས་ཚོད་ཐུང་ཐུང་ཞིག་ནང་ལ་དཔེར་ན་ང་ཚོ་ཀྲོ་རོན་ཀྲོ་འདྲ་བོ་ཅིག་མཚོན་པ་ཡིན་ནའི་ཧ་ལས་པ་ཀྱིས་ད་ཡར་རྒྱས་འགྲོ་བསྡད་ཡོད་རེད། དེ་སོང་ཙང་ད་སྔོན་མ་ལོ་བཅུ་བཅོ་ལྔ་སྔོན་གྱི་སྐབས་སུ་ང་ཚོས་ད་ད་མཐུན་རྐྱེན་དེ་ག་ཅིག་སྦྱར་མ་ཐུབ་དུས་དེ་ག་ཅིག་གི་ང་ཚོ་གྲུབ་འབྲས་ཐོན་ཐུབ་ཀྱི་ཡོད་མ་རེད་གང་ཡིན་ཟེར་ན་ང་ཚོ་ལ་ཆ་རྐྱེན་དེ་ཡོད་མ་རེད། ད་ད་ལྟའི་སྐབས་སུ་ང་ཚོ་དཔེར་ན་ཀྲོ་རོན་ཀྲོ་མཚོན་པ་ཡིན་ནའི་ད་ལོ་ཤས་རིང་ལ་ང་ཚོ་ཆ་རྐྱེན་དང་མཐུན་རྐྱེན་དང་ཡག་པོ་ཅིག་ཡོད་དུས་ཨ་ནི་ད་ཕ་མ། ད་སྤུ་གུ་ཚོ་གི་སྒང་གི་འགན་བཞེས་མཁན་ཕ་མ་ཚོ་རེད་ཨ་ནི་ད་ག་ནང་བཞིན་དགེ་རྒན་ཚོ། ཨ་ནི་རྒྱུན་ལས་ཚོ་ལས་བྱེད་པ་ཚོ་གི་ཁུར་འདྲ་བོ་ད་བཞེས་གནང་ཡོད་དུས་ཙམ་པ་ལ་ཏན་ཏན་ང་ཚོས་ཀྱི་ད་གྲུབ་འབྲས་དེ་ཐོན་ཡག་ཡོད་པ་ཅིག་དང་ད་ད་ལྟའི་ང་ཚོའི་ཀྲོ་རོན་ཀྲོ་ནང་གི་གཞོན་སྐྱེས་ཚོ་གི་ཡིན་ནའི་སྐད་ཡིག་དང་གང་ཅིའི་ཐོག་ལ་ཡ་ག་ཙམ་གྱི་ཡག་པོ་ཆགས་བསྡད་ཡ་ཅིག་གི་ཆགས་བསྡད་ཀྱི་ཡོད་རེད་ཨ་ང་ཚོའི་རྒྱུན་ལས་ཚོ་གི་ཡིན་ནའི། རིམ་བཞིན་ཨ་ནི་ང་ཚོའི་གི་ཕྲུ་གུ་ཚོ་གི་ད་ཏེས་ཅིག་གི་བཀའ་མོལ་གནང་སྟངས་ཡིན་ནའི་རེད་ད་ག་ནང་བཞིན་ཡི་གེ་ལྗགས་ཀློག་ཞུ་སྟངས་ཡིན་ནའི་རེད་འབྲི་སྟངས་ཡིན་ནའི་རེད་ཏེས་ཡར་རྒྱས་འགྲོ་གི་ཡོད་པ་དེ་ང་ཚོ་དུས་དང་རྣམ་པ་ཀུན་ཏུ་མ་ཅིག་གི་བསྟན་ཡོད་དུས་ཏེས་ང་ཚོ་ད་ལྟའི་ཡར་རྒྱས་གི་ཅིག་གི་ཆགས་བསྡད་ཡོད་རེད་ཡིན་ནའི་ད་ཡར་རྒྱས་ལ་མཐའ་མེད་དུས་ཨ་ནི་ང་ཚོ་མུ་མཐུད་ནས་ད་ག་རང་ཐོག་ལ་འབད་བརྩོན་གནང་པ་ཡིན་ན་ད་ལྟ་རེ་བ་ཅིག་ད་ཏན་ཏན་ཡོད་བསྡད་པ་ཅིག་རེད་དེ་ཞུ་ཡ་ཡིན། རེད། ཀུན་དགའ་ལགས་ད་ལྟ་ཁྱེད་རང་ཚོས་ད་གྲོས་ཆོད་གཅིག་བཞག་ཡོད་རེད་དེའི་སྐོར་ལ། རྩ་བའི་ཆ་ནས་ཕ་མ་ལ་དགེ་རྒན་ལ་རག་ལས་གི་རེད་ཟེར་མང་པོ་ཞིག་གསུང་གི་ཡོད་བ་རེད་ད་མ་འོངས་པ་ལ་ཡང་དེའི་སྐོར་ལ་གཅིག་ཡར་རྒྱས་གཏང་ཡ་གི་ད་གཅིག་ལས་ཀ་བྱེད་དགོས་བ་གི་གྲོས་ཆོད་ག་རེ་ག་རེ་བཞག་ཡོད་བ་རེད་ག་རེ་མུ་མཐུད་དུ་ང་ཚོ་རྗེས་སྣོན་བྱེད་དགོས་ཡོད་བ་རེད་ད་བོད་རིགས་སྤྱི་མཐུན་ཚོགས་པ་གི་ཚོགས་མི་ཟེར་ན་རེད་གཅིག་ལས་ཀ་བྱེད་མཁན་དུ། ལགས་རེད་ད་དཔེར་ན་གྲོས་ཆོད་ངས་དཔེ་མཚོན་རེ་ཞུས་པ་ཡིན་ན། དཔེར་ན་ད་ལྟ་ད་ཐུགས་ཀྱི་དམ་བཅའ་བཞི་དེ་ང་ཚོས་རྟག་པར་ཤེས་ཀྱི་ཡོད་རེད་པ། ད་ཐུགས་ཀྱི་དམ་བཅའ་བཞི་ཟེར་དེ་ག་རེ་རེད་དེ་གོ་རྟོགས་སྤེལ་ཡག་དོན་དག་ལ་ད་བྱེད་བོར་ཟེར་བོར་ལྟ་བྱེད་ཡག་དེ་ཆ་བཞག་པ་ཡིན་ན། ཨ་ནི་ཨ་རིའི་ཤར་ཕྱོགས་ས་ཁུལ་དེ་གའི་དེ་མཉམ་ཞུགས་ཡོང་ཡག་དོན་དག་ལ་ཡག་ད་ལྟ Toronto ས་གནས་ལ་ཡག་ད་ཡོང་རྒྱུའི་ལོ་གཅིག་གི་ནང་ལོགས་ལ་ཡག SEE ཤེས་ཡོན་སློབ་གསོའི་སྐོར་ལ་ཡ་ཟབ་སྦྱོང་གནང་ཡ་བྱས་ཐུགས་གཏན་འཁེལ་བ་རེད་གྲོས་ཆོད་ཞིབ་ཆ་བྱས་ན། སྟབས་ད་ག་ནང་ད་ག་ཨ་རིའི་ནུབ་ཕྱོགས་ས་ཁུལ་གྱི་ཡོད་པའི་སྤྱི་མཐུན་ཚོགས་པ་དེ་གའི་དེ་ག་རེ་ཟེར་ན་དེའི་ནང་ལོགས་ལ་ཡ་ད་ལྟ Portland ས་གནས་ལ་ཡ་ཟབ་སྦྱོང་གནང་ཡ་ཁྱེད་ཚོ་གྲོས་ཆོད་ནང་ལ་ཐག་གཅོད་བྱུང་པ་རེད་ད་དེ་ཐག་གཅོད་བྱུང་པ་རེད་ཟེར་དུས་ཡོང་རྒྱུ་ལྟོས་པའི་ལོ་གཅིག་གི་ནང་ལོགས་ལ་ཡ་ད་ལག་ལེན་བསྟར་ཡ་ནས་ཡང་ལས་དེ་གཅིག།

འུར་ཆེན་པོ་འདི་འདྲས་མ་ཡིན་པ་བྱས། ཨ་ནི་ས་གནས་ནས་གནང་ཐུབ་ཡ། ཨ་ནི་གྲོས་ཆོད་ཅིག་དོན་ཚན་ཡིན་ནའི་རེད་ག་རེ་ཟེར་ན་ཡ་ཞུ་བ་ཅིག་ཉུང་ཉུང་མིན་པ་མང་པོ་མིན་པ་ཏག་ཏག་རེ་ཅིག་གིས་ཉི་མ་གཉིས་ཚོགས་འདུའི་དོན་ལ་ཐབས་ལམ་དང་དུས་ཚོད་ཡག་པོ་བྱུང་སོང་བསམ་སར་འདི་འདྲས་དྲན་སོང། ལགས་སོ་བསོད་ནམས་ལགས་ད་ལྟ་ཀུན་དགའ་ལགས་ནས་གསུང་ཡ་ནང་བཞིན་གི་ད་ད་ལྟ་གྲོས་ཆོད་དོན་ཚན་བཅུ་བཞག་ཡོད་བ་རེད་ཚང་མ་ཅིག་ལག་ལེན་བསྟར་ཐུབ་ཡ་དང་ཅིག་དེ་འདྲས་ཅིག་ཡིན་གསུང་གི་འདུག་ད་ཁྱེད་རང་གིས་བྱས་ན་ཅིག་ད་ལྟ་གི་གྲོས་ཆོད་འདི་ཚོ། ལག་ལེན་བསྟར་ཐུབ་ཡ་གི་ལ་གདེང་ཚོད་ག་འདྲས་ཞིག་ཡོད། ལགས་རེད། ད་ད་ལྟ། ད་དཔེར་ན་ས་གནས་ཀྲོ་རོན་ཀྲོ་འདྲ་བོ་ཅིག་ན་ད་ད་ལྟ་བྱང་ཨ་རིའི་ནང་ནས་ང་ཚོ་སྤྱི་མཐུན་ཚོགས་པ། ཁག་ཆེ་བ་ཅིག་དང་མི་འབོར་མང་བ་ཅིག་དང་ཅིག་གྲ་སྒྲིག་གང་ས་ནས་ཏེས་ཅིག་གི་མཐུན་རྐྱེན་འཛོམས་པ་འདྲ་བོ་ཅིག་ཆགས་བསྡད་ཡོད་རེད། དེ་སོང་ཙང་ད་ད་ལྟ་དཔེར་ན་ཀུན་དགའ་ལགས་གསུངས་པ་ནང་བཞིན་རེད། གོང་ས་མཆོག་གི་ཐུགས་ཀྱི་དམ་བཅའ་བཞི་རེད་དེ་ནང་ནས་ད་ལྟ། SEE Learning། ཨ་དེ་ཚོ་ང་ཚོའི་གི་ད་དེ་ཏོ་རོན་ཏོ་ས་གནས་ལ་ཡ་ཨ་ནི་ཕ་མ་ཚོ་ད་ནང་བཞིན་དགེ་རྒན་ཚོ་ཨ་ནི་སློབ་ཕྲུག་རྒན་པ་ཚོ་འདི་འདྲས་མ་འོངས་པ་ལ་སློབ་སྟོན་བྱེད་ཐུབ་མཁན་ལ་ཡ་ང་ཚོས་གི་མཐུན་རྐྱེན་སྦྱར་བྱས་ཨ་ནི་འདི་ཚོ་བྱེད་གི་ཡིན་ཟེར་དེ་ཚོ་ཏན་ཏན་སོ་སོའི་ངོས་ནས་དེ་རིང་ཁས་ལེན་ཞུ་བ་དེ་ལས་གདེང་ཚོད་ཡོད་པའི་ཐོག་ནས་ཞུས་བཞག་ཡོད་ཞུ་ཡ་ཡིན་ད་ནང་བཞིན་གི་ང་ཚོའི་ད་ལྟ་ཀེ་ན་ཏྲ་ནང་ལ་ཡ་བོད་དོན་ལྷན་ཚོགས་ལ་ང་ཚོ་སྤྱི་མཐུན་ཚོགས་པ་ཚང་མས་གི་རོགས་པ་བྱས་ནས་བོད་དོན་དོན་དག་ལ་ཡང་ད་ཅིག་ང་ཚོ་ཤུགས་རྒྱག་དགོས་འདུག་ཟེར་ཏེ། ང་ཚོས་ཀྱིས་བྱེད་ཐུབ་ས་རེད་བསམ་ཡ་བྱེད་ཀྱི་ཡོད་རེད་བ། འདི་འདྲ་འདྲ་བོ་ཅིག་རེད་དེ་སོང་ཙང་ད་དེ་རིང་ད་ག་ནང་བཞིན་གྱིས་ད་ད་འདི་ཨ་ནི་དེ་ང་ཚོས་བཙན་བྱོལ་ད་སྒྲིག་འཛུགས་ནས་གཏན་འབེབས་གནང་ནས་ད་ད་ལྟ་དང་བླངས་དཔྱ་ཁྲལ་བརྒྱ་ཆ་དགུ་བཅུ་ཐམ་པ་ཆག་ཡང་གནང་ནས་གང་མང་མང་བསྡུ་རུབ་བྱས་དེ་ནས་ང་ཚོས་ཏན་ཏན་བྱེད་ཐུབ་ཀྱི་རེད་ཨ་ནི་མི་མང་ཚོ་ལ་བརྒྱུད་བསྐུལ་གནང་བྱས་མཐུན་རྐྱེན་བྱས་པ་ཡིན་ན་ད་བྱས་ཐུབ་ས་རེད་ད་འདིའི་དོན་ཚན་བརྒྱད་པ་ཆགས་རེད་ད་ནང་བཞིན་དོན་ཚན་དགུ་པ་འདི་ནང་ལོགས་ལ་ད་ང་ཚོ་ཊོ་རོན་ཊོ་ལ་ཡང་བོད་རིགས་མང་པོ་བཞུགས་བྱས་ཕྱི་རྒྱལ་མི་སྣ་ཁག་མང་པོ་ཞེ་ཅིག་འབྲེལ་བ་ཆགས་དེ་དུས་ཨ་ནི་འདི་ལ་ཡང་གདུང་སེམས་མཉམ་སྐྱེད་ཀྱི་ཨ་ནི Blue Book ཨ་ནི་དེབ་སྔོན་པོ་དེ་ཡས་ཏན་ཏན་ང་ཚོས་ཀྱི་བྱས་ཐུབ་ས་རེད་བསམ་ཡ་ད་བྱས་ཙང་གྲོས་ཆོད་མང་པོ་ཅིག་ད་ག་ནང་བཞིན་གྱི་གྲོས་ཆོད་ནང་ནས་གལ་ཆེ་ཤོས་དེ་ཨ་ནི་རྒྱལ་བ་རིན་པོ་ཆེ་གི་སྐུ་ཕྱྭ་ཆེད་དུ་ཨ་ནི་བོད་མིའི་བསོད་ནམས་སླད་ཨ་བོད་ཀྱི་བདེན་མཐའ་གསལ་ཡ་ཆེད་དུ་ཞབས་རིམ་འགྲོ་དགོས་རེད་ཟེར་ཡ་འདི་ཨ་ནི་གལ་སྲིད་ཨ་ནི་དེ་སྒྲིག་འཛུགས་ངོས་ནས་བཀའ་མ་ཕེབས་ན་ཡང་ང་ཚོ་མུ་མཐུད་ནས་གནང་དགོས་རེད་ཟེར་དེ་ཚོ་ཐད་དེ་ང་ཚོ་ད་ལྟ་ས་གནས་ཀྱི་ཕྱོགས་ནས་ཡ་ཅིག་མང་པོ་ཅིག་གིས་གནང་ཐུབ་ས་རེད་བསམ་ནས་བྱས་ཙང་གྲོས་ཆོད་དེ་ཚོ་ཐད་ང་ཚོ་ལག་ལེན་འཁེལ་ཐུབ་ས་རེད་བསམ་ཡ་གི་གདེང་ཚོད་ད་མང་པོ་བྱུང་སོང་ཞུ་ཡ་ཡིན་ལ། ལགས་སོ་ད་ལྟ་རྣམ་པ་གཉིས་ཆ་གིས་གཅིག་གསུངས་སོང་ད་གི་དང་བླང་ཆ་ཁྲལ་དམངས་དངུལ་གི། དེབ་ལྗང་ཁུ་དེའི་སྐོར་ལ། ད་དང་བླངས་དཔྱ་ཁྲལ་དམངས་དངུལ་ཟེར་ཡས་དེ་བོད་པ་རང་གི་འབའ་མཚོན་རྟགས་དང་བོད་པ་རང་གི་ཅིག་དཔྱ་ཁྲལ་ངོ་བོ་ཞིག་ནས་ཕུལ་གྱི་ཡོད་རེད་ད་ག་ནང་བཞིན་གྱི་ཡང་ཅིག་དེབ་སྔོན་པོ་ཟེར་ནས་ཅིག་གསུངས་ད་གི་འདུག་བ། དེབ་སྔོན་པོ་ཟེར་ཡས་དེ་ངས་འདི་འདྲའི་དཔྱ་ཁྲལ་སྒང་ལ་ཡང་བོད་ལ་རྒྱབ་སྐྱོར་བྱེད་མཁན་བོད་པ་རང་གི་ངོ་བོ་མིན་ན་དེ་འདྲའི་ཅིག་གི་བཟོ་དགོས་ཡ་འདྲ་བོ་ཞིག་ཡིན་ས་རེད་དེ་གཉིས་ཀྱི་བར་ལ་དེ་ཁྱད་པར་དེ་ངོ་སྤྲོད་ཅིག་གནང་ད། དེའི་ཁྱད་པར་དེ་རེད། ལག་དེབ་ལྗང་ཁུ་ཟེར་དུས་ང་ཚོ་དང་བླངས་དཔྱ་དངུལ་ཟེར་ད་ང་ཚོ་ནམ་རྒྱུན་མིང་རྙིང་པ་ལ་རང་བཙན་ལག་དེབ་ཟེར་ཡ་དེ་རེད་བ། ད་ད་ལྟའི་དེ་ལ་ཡང Blue Book ཟེར Blue Book ཟེར་ད་ག་རེ་ཟེར་ན་བོད་དོན་གདུང་སེམས་མཉམ་སྐྱེད་ལས་འགུལ་རེད། ད་དེ་དཔེར་ན་བོད་པ་གཅིག་གི་བཟའ་ཚང་ཡ་གཅིག་ཕྱི་རྒྱལ་ཡིན་པ་བྱས་ཡིན་ནའི་ང་བོད་པ་ལ་ཡང་དགའ་པོ་ཡོད་རྒྱབ་སྐྱོར་བྱེད་ཀྱི་ཡིན་གདུང་སེམས་མཉམ་སྐྱེད་ཡོད་ཟེར་ན་ཨ་ནི Green Book དེ་ཕུལ་ས་ཡོད་མ་རེད། བོད་པ་མིན་ཙང་འདི་མིན་དུས་ཨ་ནི Blue Book ཟེར་སྲོལ་རེད་འོ་དེའི་ལས་འགུལ་འདི་ཨ་ནི་ག་རེ་ཟེར་ན་ད་ལོ་འདི་ནང་ལ་ཡང་ཤུགས་ཆེར་བཏང་གི་ཡིན་ཟེར་ཡ་དེ་གཅིག་རེད་ཨ་ནི་དེ་དང་ཆབས་ཅིག་ཏུ་གྲོས་ཆོད་གཅིག་ལ་ཡང་ད་སྔར་བྱུང་མེད་པའི་གྲོས་ཆོད་ཅིག་ལ་ག་རེ་ཡོད་རེད་ཟེར་ན་ཨ་ནི་དེ་བྱང་ཨ་རིའི་ནང་ལ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་ཁག་གིས་ཨ་ནི་བོད་མིའི་སྒྲིག་འཛུགས་རང་གི་ཨ་ནི་དཔལ་འབྱོར་ལ་ཕན་པའི་དོན་དུ་ལོ་གཅིག་ནང་ལ་ཡང་ཞལ་འདེབས་ཐེངས་གཅིག་བསྡུ་རུབ་ཞུ་གི་ཡིན་ཞེས་བཅས་གྲོས་ཆོད་འདི་འདྲ་གཅིག་ཡོད་རེད་ད་དེའི་ཡང་ག་རེ་ཟེར་ན་ས་གནས་གནས་སྟངས་མང་པོ་བརྗོད་དུས་ཐུབ་འདི་སྐད་ཀྱིས་ཨནི། ཞུ་ཡག་བྱས་གྲོས་ཆོད་གཅིག་འདི་ཡོད་རེད། གཉིས་ནས་ངས་གོ་སྐབས་འདི་བརྒྱུད་དེ་ཞུ་ཡག་གཅིག་ལ་ཡ་འདི་ནང་ལ་ད་རེ་འདི་ནང་ལ་དམིགས་བསལ་གྲོས་ཆོད་བྱུང་ཡོད་རེད། དེ་དམིགས་བསལ་གྲོས་ཆོད་འདིའི་ནང་ལ་ཡ་ག་རེ་ཡོད་རེད་ཟེར་ན། སྔོན་མ་ཉིས་སྟོང་བཅུ་གཅིག་གི། ཨནི། ཟླ་བ་དགུ་བའི་ནང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡང་སྲིད་ཐོག་ལ་ཡོངས་ཁྱབ་གསལ་བསྒྲགས་ཤིག་གནང་ཡོད་རེད། དེའི་ཡོངས་ཁྱབ་གསལ་བསྒྲགས་འདིའི་ནང་ལ་ཡ་སྐུ་མདུན་ག་རེ་བཀའ་གནང་ཡོད་རེད་ཟེར་ན། ཨནི། ངོས་རང་རྗེ་དགེ་འདུན་གྲུབ་པའི་རྒྱལ་བ་སྐུ་འཕྲེང་དང་པོའི། ཨནི། ལོ་ཚད་སླེབས་པའི་སྐབས་ལ་ཡ་རྒྱལ་བ་སྐུ་འཕྲེང་ཨ་ནི་རྒྱུན་མཐུད་དགོས་མིན་དེ་ཨ་ནི་སྐབས་དེ་དུས་གཞན་དག་ལ་གོ་བསྡུར་བྱས་རྗེས་ཨ་ནི་ཐག་གཅོད་གནང་གི་ཡིན་གསུངས་ཡོད་རེད་དེ་གསལ་བསྒྲགས་དེ་འོ་ད་དེ་གཞི་ལ་བཞག་རྗེས་ཨ་ནི་ད་རེས་སྤྱི་མཐུན་ཚོགས་པའི་དེ་གས་ཚང་མའི་ནང་ལ་ཡང་ད་གྲོས་ཆོད་དེ་ག་རེ་བྱུང་བ་རེད་ཟེར་ན་ཨ་ནི་སྐུ་མདུན་བཀའ་གནང་བ་བཞིན་གསུངས་གི་ད་ང་ཚོ་གཅིག་བོད་དེ་གཅིག་འཕགས་པ་སྤྱན་རས་གཟིགས་དང་གངས་ཅན་ཞིང་གི་གདུལ་ཞིང་གི་ཆ་ཡིན་ནའི་རེད་ཨ་ནི་ད་ག་ནང་བདག་གིས་གཅིག་བོད་བརྒྱུད་ནང་བསྟན་གྱི་ཆ་ནས་རེད་རྒྱུ་མཚན་ག་པར་བལྟས་ཡིན་ནའི་རེད་ཨ་ནི་ང་ཚོ་རྒྱལ་བ་རིན་པོ་ཆེ་སྐུ་འཕྲེང་བཅུ་བཞི་ཙམ་མ་ཟད་པའི་བཅོ་ལྔ་བཅུ་དྲུག་འགོག་འདུག་སྐུ་འཕྲེང་རྒྱུན་མཐུད་རོགས་གནང་ཞེས་བཅས་ཨ་ནི་མཚན་བཀོད་ཀྱི་གསོལ་འདེབས་སྤྱི་མཐུན་ཚོགས་པ་མེ་རི་སྒོ་ནས་ཞུ་གི་ཡིན་ཟེར་དེ་འདྲས་ཀྱི་གྲོས་ཆོད་འདིའི་ནང་ལ་ཡང་བྱུང་ཡོད་རེད། ལགས་སོ་བསོད་ནམས་ལགས་ཨ་ནི་ད་ལྟ་གི་ད་གི་དང་བླངས་དཔྱ་ཁྲལ་དམངས་དངུལ་སྐོར་ཅིག་གསུངས་སོང་བ་དེ་སྤྱིར་བཏང་ད་ལྟའི་ཆ་ཡིན་ན་ཅིག་ཁེ་ན་ཌ་ནང་དང་བླངས་དཔྱ་ཁྲལ་དམངས་དངུལ་འབུལ་རྒྱུན་ག་འདྲས་ཅིག་ཡོད་བ་རེད་ཨ་ནི་དེའི་ཅིག་ད་ཡ་ཆག་ཡང་ཅིག་བཏང་ནས་ཅིག་མང་རུ་འགྲོ་ཡག་གི་ཐབས་ཤེས་ག་རེ་ཅིག་ཡོད་རེད། ལགས་རེད་ད། ད་ལྟའི་ཆ་ནས་ང་ཚོའི་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་མི་མང་འདུ་འཛོམས་ག་དུས་ཡིན་ནའི་གསལ་བསྒྲགས་ཞིག་གནང་གི་ཡོད་རེད། དེའི་ནང་ནས་ད་དེ་རིང་ཁ་སང་ང་ཚོ་དྲ་རྒྱ་གི་དུས་ཚོད་ཡིན་དུས་ཙམ་པ་ལ་གྲོས་ཚོགས་ཚུགས་པའི་སྐབས་སུ་བོད་མི་མང་པོ་གཅིག་གིས་དེ་ལ་ཡང་མཉམ་ཞུགས་གནང་ནས་གཟིགས་གནང་གི་ཡོད་རེད། དེ་སོང་ཙང་ད་གནས་ཚུལ་འདི་ང་ཚོ་མང་པོ་གཅིག་གིས་ང་རང་ཚོའི་སྤྱི་ཚོགས་ནང་ལོགས་སུ་གསལ་བོ་ཆགས་ཚར་བ་རེད། ད། ད་ལྟའི་ཆ་ལ། ང་ཚོའི་ངོས་ནས།

ད་ད་ལྟའི་ད་ད་ལྟ་ཆག་ཡང་འདི་བཏང་བ་ནས་བཟུང་ནས་མི་མང་ངོས་ནས་དངོས་གནས་ཀྱི་མཉམ་ཞུགས་གནང་མཁན་ཞེ་དྲག་མང་པོ་དེ་ང་ཚོ་ཊོ་རོན་ཊོ་ལ་ཡོང་གི་འདུག་ཡིན་ནའི་མི་མང་ཚོ་ཡིན་ནའི་དཀའ་ངལ་གཅིག་དང་གནས་སྟངས་གཅིག་གི་བར་ནས་འབུལ་མ་ཐུབ་པ་རེད་དེ་མ་གཏོགས་གཞན་མིན་གྱི་ཅིག་བོད་མིའི་སྒྲིག་འཛུགས་ལ་ཡང་འབུལ་འདོད་མེད་པ་དེ་རེད་མི་འདུག་འདི་གསལ་བོ་ཞེ་པོ་ཅིག་རེད་ཤག་འདི་སོང་ཙང་ཧ་ཅང་གི་ཐུགས་ཕན་གསོས་པོ་བྱུང་སོང་ཟེར་དེ་ཞུ་ཡག་ཡིན། རེད་ད་ང་ཚོ་གི་བོད་རིགས་སྤྱི་མཐུན་ཚོགས་པ་ཟེར་ནས་བྱང་ཨ་རི་ནང་བོད་པ་གང་ལ་གང་འཚམས་ཅིག་ཡོད་རེད་ས་གནས་སོ་སོ་ནང་ཅིག་བོད་པའི་གྲངས་ཀ་དེ་ཅིག་ཤུགས་ཆེན་པོ་མང་པོ་པརྟི་གང་ལ་ཨ་ནི་བོད་པ་རང་གི་སྤྱི་ཚོགས་གི་ནང་ནས་ཅིག་མགོ་འཁོར་ནས་ད་ཕྱི་རྒྱལ་གི་མི་དེ་ཚོ་བོད་པ་གི་སྤྱི་ཚོགས་ནང་ཡོང་ཡག་དང་ད་སེམས་ཅན་དེ་དྲིན་ཡིན་ན་དེ་འདྲའི་ངོ་རྒོལ་བྱེད་ཡག་ལ་དེ་འདྲའི་ལ་ཞུགས་མཁན་ཧ་ཅང་གི་ཉུང་ཉུང་རེད་ད་ད་ལྟ་གི་ཅིག blue book ད་དེབ་སྔོན་པོ་ཟེར་ན་དེ་ཅིག་ཚུར་ཕྱི་རྒྱལ་གི་མི་འགུག་ཡག་གི་ཐབས་ཤེས་ཅིག་ཡིན་འགྲོ། ད་བྱས་ན་ད་བོད་རིགས་སྤྱི་མཐུན་ཚོགས་པའི་སྒོ་ནས་ཡང་ད་ལྟ་གི་ཚོགས་ཆེན་གི་དེ་འདྲའི་བཀའ་བསྡུར་བྱུང་ཡོད་ན་ང་ཚོ་བོད་པ་གཅིག་པོ་ཅིག་མ་ཡིན་པའི་བོད་དོན་རྒྱབ་སྐྱོར་གི་ཕྱི་རྒྱལ་གི་མི་མང་པོ་ཅིག་ནང་ཡོང་ཐུབ་ཡག་གི་ཐབས་ཤེས་ག་རེ་བྱེད་ཡག་རེད་དེ་སྐོར་ལ་བཀའ་བསྡུར་བྱུང་ཡོད་ན་གསུངས་གནང་ལ། ལ་རེད། ད་དམིགས་བསལ་གྱིས་ཕྱི་རྒྱལ་མི་མང་མང་པོ་ཞིག་ཚུར་ཁྲིད་ཡག་གི་གོ་སྐབས་ད་ལྟ་བྱུང་ཡོད་མ་རེད། ད་ཡིན་ནའི་ད་ལྟ་བོད་མི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ངོས་ནས་ཨ་ནི་དུང་སེམས་མཉམ་བསྐྱེད་ཀྱིས་བོད་དོན་རྒྱབ་སྐྱོར་ཆེད་དུ་ཨ་ནི་ཕྱི་རྒྱལ་མི་རིགས་ཨ་ནི་ཚུར་ཕེབས་ཐུབ་ཡག་གི་འབད་རྩོལ་གནང་རོགས་གནང་ཟེར་དེ་ཁོ་ན་དཔལ་འབྱོར་ལས་ཁུངས་ནས་མར་འབོད་སྐུལ་གནང་གི་ཡོད་རེད། ད་ང་ཚོ་ཕྱི་རྒྱལ་ཡུལ་གྲུ་ཁག་བསྡད་ནས་ལོ་མང་པོ་ཞེ་པོ་ཅིག་ཕྱིན་ཚར་དུས་ཙམ་པར་དེའི་ཡུལ་མི་མང་པོ་ཞེ་པོ་ཅིག་ཕྱིའི་མི་རིགས་འདྲ་མ་འདྲ་ཞེ་པོ་ཅིག་ལ་འབྲེལ་བ་མང་པོ་ཞིག་ཆགས་ཚར་བ་རེད་དེ་སོང་ཙང་ད་ང་རང་ཚོ་ངོས་ནས་ཕྱི་རྒྱལ་ཡུལ་གྲུ་ཁག་བསྡད་མཁན་ཚོ་གིས་བོད་མི་སྒྲིག་འཛུགས་ལ་ཡང་དཔལ་འབྱོར་གྱི་ཐུགས་ཕན་གསོས་ཡག་གི་དེ་སྐུལ་སློང་དང་བསམ་བློ་ཤུགས་ཆེན་པོ་བརྗོད་པ་ཡིན་ན་ད་ང་རང་ཚོ་སོ་སོ་རང་གི་བོད་མི་སྒྲིག་འཛུགས་ངོས་ནས་བཀའ་མ་ཕེབས་གོང་ནས་སོ་སོ་རང་གིས་དང་བླངས་བྱས་ནས་ཨ་ནི་འབད

ང་ཚོ་རྒྱབ་སྐྱོར་རག་གི་རེད་དྲན་གྱི་འདུག་དཔལ་ལྡན་ལགས། ལགས་སོ་ཨ་ནི་དེ་རིང་དུས་ཚོད་ཀྱི་དབང་གིས་མཚམས་འཇོག་དགོས་བྱུང་སོང། དེ་རིང་རྣམ་པ་གཉིས་ཀ Skype བརྒྱུད་ནས་ངེད་མཉམ་དུ་བྱང་ཨ་མི་རི་ཀའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཆེན་ཐེངས་ཉི་ཤུ་རྩ་གཅིག་གི་སྐོར་ལ་གླེང་མོལ་གནང་བ་ལ་ཐུགས་རྗེ་ཆེ། བཀའ་དྲིན་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། འཛམ་གླིང་ནང་གི་དཔལ་འབྱོར་གྱི་ཐོག་ནས་ཡར་ཐོན་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་རྣམ་པའི་ལྷན་ཚོགས་ཀྱི་ཐོག་ཡུཀ་རེན་གྱི་དམག་འཁྲུག་དང་འབྲེལ་བའི་ཐོག་ནས་དགོངས་ཚུལ་མི་མཐུན་པའི་དཀའ་རྙོག་སེལ་ཐབས་སུ་རྒྱ་གར་གྱི་སྲིད་བློན་ནཱ་རིན་དཱ་མོ་དི་མཆོག་གིས་འབྲེལ་བའི་ཟམ་པ་ལྟ་བུ་གནང་ནས་འགྲིག་འཇགས་གནང་ཐབས་གནང་བར་ལམ་ལྷོངས་བྱུང་ཡོད་ལུགས་རྒྱལ་ས་ལྡི་ལི་ནས་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག། ཡང་གནས་ཚུལ་གཞན་ཞིག་ནང་དབྱིན་ཇིའི་སྲིད་བློན་རི་ཤི་སུ་ནག་མཆོག་གིས་རྒྱ་ནག་གི་གསང་མྱུལ་བས་དམངས་གཙོའི་རྒྱལ་ཁབ་དབྱིན་ཇིའི་ནང་ཐེ་བྱུས་བྱས་པ་དེ་ནི་ཧ་ཅང་བློ་འཚབ་བྱ་དགོས་པ་ཞིག་རེད་ཅེས་རྒྱ་ནག་གི་སྲིད་བློན་ལི་ཆིང་ལ་གསུངས་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང། སྡེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན།